ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཞི་པ་ས་ག་ཟླ་བའི་ཚེས་དྲུག་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་ལྔ་པའི་ཚེས་ཉི་ཤུ་ལྔ་རེས་གཟའ་ཕུར་བུའི་དགོང་དྲོའི་ལས་རིམ་དེ་འགོ་འཛུགས་ཞུ་རྒྱུ་ཡིན། དེ་རིང་གི་ལས་རིམ་འདི་བཞིན། ཚེ་རིང་གཡུ་སྒྲོན་ལགས་ནས་བཀོད་སྒྲིག་གནང་བ་དང་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་ཐད་ཀར་སྙན་སྒྲོན་ཞུ་མཁན་གུས་པ་བྱམས་པ་དངོས་གྲུབ་བཅས་ང་ཚོ་ཐུན་མོང་ནས་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུས་པ་དང་སྦྲགས། ལེ་ཚན་ཁག་གཤམ་ལ་རིམ་པས་ངོ་སྤྲོད་ཞུ་གི་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར། དགེ་བཤེས་བསོད་ནམས་རྒྱ་མཚོ་ལགས་ཀྱི་བཙོན་འཇུག་གི་དུས་ཡུན་དེ་ཚང་ནས་གློད་གྲོལ་བཏང་ཡོད་ཀྱང་ཁོང་གི་སྐུ་གཟུགས་ཀྱི་གནས་སྟངས་དེ་ཧ་ཅང་སྐྱོ་པོ་ཆགས་ཡོད་པ་སོགས་དེ་རིང་གི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། ཁེ་ན་ཌའི་གྲོས་ཚོགས་འོག་མའི་འཐུས་མི་སྐུ་ཞབས་གྷེ་ནིས་ཇི་ནིས་ལགས་དང། ཕི་ལིབ་ལོ་རན་སི་གཉིས་ནས་ས་གནས་བོད་མི་མང་ཤོས་གནས་སྡོད་བྱ་ཡུལ་པག་སི་ཀྲའི་སློབ་གྲྭའི་མདུན་ཐང་དུ་བོད་མི་ཚོར་མཇལ་འཕྲད་གནང་ནས།

རྒྱ་ནག་གཞུང་གིས་བོད་མི་ཚོར་བཙན་དབང་གི་ཐོག་ནས་ངལ་རྩོལ་བཀོལ་སྤྱོད་བྱེད་བཞིན་པའི་བྱ་སྤྱོད་མཚམས་འཇོག་དགོས་པའི་འབོད་སྐུལ་གནང་བ་དང་ཡང་ཨོ་སི་ཀྲོ་ལི་ཡའི་གྲོས་ཚོགས་ཀྱི་འཐུས་མིའི་བོད་དོན་རྒྱབ་སྐྱོར་ཚོགས་པས་གསུངས་པ་དེ་ནི་གནད་འགག་ཅན་ཞིག་ཡིན་པ་ཨོ་སི་ཀྲོ་ལི་ཡའི་བོད་ཀྱི་སྐུ་ཚབ་དོན་གཅོད་མཆོག་གིས། འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ཡོད་པའི་སྐོར་ལ་གནས་ཚུལ་ཕྱོགས་སྒྲིག་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་དང། ཡང་བླ་མ་བཟོད་པ་རིན་པོ་ཆེ་ནི་ཆེས་ཐོག་མར

ཉེ་ཆར་ཨོ་སི་ཀྲུ་ལི་ཡའི་གྲོས་ཚོགས་ཀྱི་འཐུས་མི་ཁག་ཅིག་བཞུགས་སྒར་དྷརམ་ས་ལར་ཉི་མ་བཞིའི་རིང་འཚམས་གཟིགས་གནང་སྟེ་བོད་དོན་རྒྱབ་སྐྱོར་གནང་རྒྱུའི་བསྐྱར་བཤད་ནན་པོ་གནང་ཡོད་ཅིང་ཨོ་སི་ཀྲུ་ལི་ཡའི་གྲོས་ཚོགས་ཀྱི་འཐུས་མིའི་བོད་དོན་རྒྱབ་སྐྱོར་ཚོགས་པའི་གལ་གནད་དང། བོད་དོན་གླེང་སློང་གནང་བ་དེ་བོད་མིའི་རྩ་དོན་ལ་ཕན་ནུས་འབྲས་འདང་སོགས་ཀྱི་སྐོར་ཨོ་སི་ཀྲུ་ལི་ཡའི་སྤྱི་འཐུས་རྡོ་རིང་བསྟན་འཛིན་ཕུན་ཚོགས་ལགས་སུ་གླེང་མོལ་ཞུས་པ་ཞིག་བཅས་གསར་འགྱུར་དང་ལས་རིམ་གཞན་ཁག་གི་རྗེས་སུ་རིམ་པས་གསན་གནང་གི་རེད། དགེ་བཤེས་བསོད་ནམས་རྒྱ་མཚོ་ལགས་ཀྱི་བཙོན་འཇུག་གི་དུས་ཡུན་ཚང་ནས་གློད་གྲོལ་བཏང་ཡོད་ཀྱང་ཁོང་གི་སྐུ་གཟུགས་ཀྱི་གནས་སྟངས་དེ་ཧ་ཅང་སྐྱོ་པོར་ཆགས་ཡོད་འདུག་ཞིབ་གསལ་བཞུགས་སྒར་དརམ་ས་ལ་ནས་འདི་གའི་གསར་འགོད་པ་སངས་རྒྱས་དཀོན་མཆོག་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་ཕྱི་ཟླ་བཞི་བའི་ཚེས་གསུམ་ཉིན་རྒྱ་ནག་གཞུང་གིས་ཕྱི་ཕྱོགས་སུ་གོང་ས་སྐྱབས་མགོན་ཆེན་པོ་མཆོག་དང་སྐྱབས་རྗེ་ཀིར་ཏི་རིན་པོ་ཆེ་མཆོག་གཉིས་ལ་སྐྱབས་བསྔོ་ཞུ་རྟེན་གྱི་དངུལ་བསྐུར་བའི་ཉེས་མིང་འོག་འཛིན་བཟུང་གིས་ལོ་གཉིས་ཀྱི་བཙོན་འཇུག་ཁྲིམས་ཐག་བཅད་ཡོད་པ། རྔ་བ་ཀིརྟི་དགོན་གྱི་ལྷ་སྡེ་འགབ་མ་ནས་ཡིན་པ་ཚེ་རིང་ཚང་གི་བུ་དགེ་བཤེས་བསོད་ནམས་རྒྱ་མཚོ་ལགས་ཀྱི་བཙོན་འཇུག་དུས་ཡུན་ཚང་སྟེ་ཕྱི་ཟླ་ལྔ་བའི་ཚེས་ཉི་ཤུ་རྩ་གསུམ་ཉིན་གློད་གྲོལ་བཏང་ཡོད་པ་དང། དེ་རིང་ཕྱི་ཚེས་ཉི་ཤུ་རྩ་ལྔ་ཉིན་ཁོང་དངོས་སུ་ཀིརྟི་དགོན་པར་ཕྱིར་ལོག་གི་ཡོད་པ་དང་ཡུན་རིང་བཙོན་ཁང་དུ་བཅུག་སྟེ་མནར་གཅོད་དང་སུན་གཙེར་བཟོས་རྐྱེན་ཁོང་གི་སྐུ་གཟུགས་གནས་སྟངས་ཧ་ཅང་སྐྱོ་བོ་དང་སྐམ་རིད་ཆགས་ཡོད་པ། བོད་ནང་གི་འབྲེལ་ཡོད་བོད་མི་གཉིས་ནས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་ཞིང། རྒྱ་ནག་གཞུང་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོར་དགེ་བཤེས་བསོད་ནམས་རྒྱ་མཚོ་དང་ཁོང་གི་སྲིང་མོ་ཚེ་རིང་ལྷ་མོ། དེ་བཞིན་ཀིར་ཏི་དགོན་པའི་དགེ་འདུན་པ་དགེ་བཤེས་ར་ཆུང་དགེ་འདུན་གསུམ་བཅས་ནས་གཞིས་སྒར་རྡ་རམ་ས་ལར་རྟེན་གཞི་བྱས་པའི་ཀིར་ཏི་བྱེས་པ་གྲྭ་ཚང་གི་ཕྱག་མཛོད་བློ་བཟང་ཐོགས་མེད་ལགས་བརྒྱུད། གོང་ས་སྐྱབས་མགོན་ཆེན་པོ་མཆོག་དང་སྐྱབས་རྗེ་ཀིར་ཏི་རིན་པོ་ཆེ་མཆོག་གཉིས་ལ་སྐྱབས་བསྔོ་ཞུ་རྟེན་གྱི་དངུལ་བསྐུར་བའི་ཉེས་མིང་འོག་འཛིན་བཟུང་དང་དུས་ཡུན་མི་འདྲ་བའི་ཁྲིམས་ཐག་བཅད་ཡོད་པ་རེད་ལ། འབྲེལ་ཡོད་བོད་མི་དེས་མུ་མཐུད་ད་ལྟའི་ཆར་ཚེ་རིང་ལྷ་མོ་ལགས་ཀྱང་གློད་གྲོལ་བཏང་སྟེ་ཟླ་བ་གཅིག་ལྷག་འགྲོ་བཞིན་ཡོད་ཀྱང་ཁོ་མོའི་སྐུ་གཟུགས་གནས་སྟངས་སྐྱོ་བོ་དང་ན་ཚ་རེ་ཡི་རྐྱེན་གྱིས་ཁྲིན་ཏུར་བརྟག་དཔྱད་བྱེད་དགོས་བྱུང་གི་ཡོད་པ་འགྲེལ་བརྗོད་གནང་གི་འདུག། རྒྱ་ནག་གཞུང་གིས་དགེ་བཤེས་བསོད་ནམས་རྒྱ་མཚོ་ལགས་བཀག་ཉར་དང་འདྲི་རྩད་ཡུན་རིང་བྱས་ཏེ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཕྱི་ཟླ་བདུན་པའི་ནང་ཁོང་ལ་ལོ་གཉིས་ཀྱི་བཙོན་འཇུག་ཁྲིམས་ཐག་བཅད་དེ་རྒྱ་ནག་མིན་ཡང་བཙོན་ཁང་དུ་བཅུག་ཡོད་པ་རེད་ལ། དེ་བཞིན་ཀིར་ཏི་དགོན་གྱི་དགེ་བཤེས་ར་ཆུང་དགེ་འདུན་ལགས་ཀྱང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་ཕྱི་ཟླ་བཞི་བའི་ཚེས་གཅིག་ཉིན་གྱི་མཚན་མོར་རྔ་ཡུལ་ཀིར་ཏི་དགོན་གྱི་རང་ཤག་ནས་གློ་བུར་དུ་ཉེན་རྟོག་པས་འཛིན་བཟུང་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཕྱི་ཟླ་བདུན་པའི་ནང་ཁོང་ལ་དུས་ཡུན་ལོ་གསུམ་དང་ཟླ་དྲུག་རིང་གི་བཙོན་འཇུག་ཁྲིམས་ཐག་བཅད་ཡོད་པ་རེད་ལ། དེ་བཞིན་དགེ་བཤེས་བསོད་ནམས་རྒྱ་མཚོ་ལགས་ཀྱི་སྲིང་མོ་ཡང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་ཕྱི་ཟླ་བཞི་བའི་ནང་འཛིན་བཟུང་གིས་འདས་པའི་ལོ་གཉིས་ལྷག་རིང་ཁྲིམས་ཐག་བཅད་མིན་གྱི་ཞིབ་ཕྲའི་གནས་ཚུལ་གང་ཡང་གསལ་ཁ་མེད་པར་ལུས་ཡོད་པ་དང། ད་ལྟའི་ཆར་ར་ཆུང་དགེ་འདུན་ལགས་མུ་མཐུད་རྒྱ་ནག་ཏེ་ཡང་བཙོན་ཁང་དུ་ཁོང་གི་བཙོན་འཇུག་དུས་ཡུན་འཁུར་བཞིན་པ་ཡིན་འདུག། དགེ་བཤེས་བསོད་ནམས་རྒྱ་མཚོ་ལགས་ལོ་ན་ཆུང་དུས་ནས་རྔ་ཡུལ་ཀིར་ཏི་དགོན་དགེ་ལྡན་ལེགས་བཤད་གླིང་གི་ཆོས་སྒོར་ཞུགས་ཏེ་དགེ་བའི་བཤེས་གཉེན་ཆེན་པོ་ཨ་ཁུ་བློ་བསྟན་སོགས་བསྟེན་ནས་གཞུང་ཆེན་བཀའ་པོད་ལྔ་ལ་ཐོས་བསམ་སློབ་གཉེར་རིམ་པར་གནང་མཐར་རྗེས་སུ་རྔ་བ་ཀིར་ཏི་དགོན་ནས་དགེ་བཤེས་ཀྱི་མཚན་རྟགས་བཞེས་པ་དང་དགེ་བཤེས་བསོད་ནམས་རྒྱ་མཚོ་ལགས་ནི་དེ་སྔ་ཀིར་ཏི་དགོན་པའི་དགེ་བསྐོས་དང་ཆོས་ལུགས་དོ་དམ་ཨུ་ཡོན་ལྷན་ཁང་གི་འགན་འཁུར་མྱོང་ཡོད་པ་དང་ཁོང་གིས་དགོན་པའི་ལས་འགན་སྔ་ཕྱིར་བཞེས་པའི་རིང། ཕྱི་ལོ་ཉིས་སྟོང་བརྒྱད་ལོའི་བོད་ནང་གི་ས་བྱིའི་ཞི་རྒོལ་སོགས་ཀྱི་སྐབས་སུ་རྫོང་དང་དགོན་པའི་དབར་ཆབ་སྲིད་ཀྱི་གནད་དོན་དང་འབྲེལ་ནས་དཀའ་ངལ་རིམ་པར་འཕྲད་ཡོད་པ་རེད་འདུག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་སངས་རྒྱས་དཀོན་མཆོག་གིས་གཞིས་སྒར་རྡ་རམ་ས་ལ་ནས།

ཨུ་རྒྱན་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། འདི་ཟླའི་ཚེས་ཉི་ཤུ་བཞི་ཉིན་ལྷག་དཀར་ཉིན་མོ་དང་སྟབས་བསྟུན་ཁེ་ན་ཌ་དབུས་གྲོས་ཚོགས་འོག་མའི་འཐུས་མི་སྐུ་ཞབས་གྷར་ནར་ཇི་ནེས་ལགས་དང་སྐུ་ཞབས་ཕི་ལིབ་ལཱོ་རན་སི་ལགས་གཉིས་ས་གནས་བོད་མི་གནས་སྡོད་གནང་ས་མང་ཤོས་པག་ཌེལ་སློབ་གྲྭའི་མདུན་ཐང་དུ་བོད་མི་ཚོར་མཇལ་འཕྲད་གནང་ནས

ད་ཁོ་རང་ད་རེས་གཉིས་ཐུགས་སུ་ཕེབས་ཡ་དེ་གཙོ་བོ་ཨ་ནི་བོད་པ་ཚོ་གི་གྲོས་འཆར་འདི་གཉིས་ཐོག་ལ་ཡང་ཨ་ནི་རྒྱབ་སྐྱོར་ཡོད་པའི་གི་རྣམ་པ་སྟོན་ཡ་དང་ད་ག་ནང་བཞིན་གི་ཨ་ནི་གྲོས་འཆར་འདི་གི་ཐོག་ནས་ཨ་ནི་ཅེ་གི་བོད་པ་ལ་ཡང་ཁེ་ཕན་ག་རེ་ཡོང་གི་ཡོད་མེད་དེ་འདྲ་གི་གསལ་བཤད་ཞུ་ཡ་ལ་ཡང་འདུག་ཟེར་ནས་བཅར་བ་རེད། དེ་ཡང་ཁྲིམས་འཆར་དེར་གྲོས་ཚོགས་འོག་མའི་ནང་དུ་གྲོས་བསྡུར་ཐེངས་ཁ་ཤས་གནང་ཟིན་སྐོར་དང་ཡོང་རྒྱུའི་སྤྱི་ཟླ་དྲུག་པའི་ཚེས་བདུན་ནང་ཚུད་ལ་གྲོས་ཚོགས་ནང་ཐག་གཅོད་གནང་རྒྱུ་ཡིན་སྐོར་ཁེ་ན་ཌ་བོད་དོན་ལྷན་ཚོགས་ཀྱི་འགན་འཛིན་ཤེས་རབ་མཐར་ཕྱིན་ལགས་ནས་ང་ཚོའི་རླུང་འཕྲིན་ཁང་དུ་གསུངས་བྱུང། ལགས་འོང། ད་ལྟ་ཕལ་ཆེར་ད་རིང་ཁོ་རང་ཚོ་གསུང་བ་ཡིན་པ་ལ་གཞི་བཟུང་འགྲོ་བ་ཡིན་པ་ན་སྤྱི་ཟླ་དྲུག་པའི་ཕལ་ཆེར་ཏ་རིག་བདུན་འགྲོ་གི་ན་དྲུག་ཡིན་ན་གཅིག་ཉིན་མོ་གཏན་འཁེལ་གྱི་ཡོད་ས་རེད་ལ་ཁྲིམས་འཆར་དེ་གཏན་འབེབས་བྱེད་ཐུབ་ཀྱི་ཡོད་མེད་ཅིག་ཡོད་རོགས་ལ།

དེ་མིན་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་གི་གྲོས་འཆར་གཏམ་བཤད་ཀྱི་མཛད་རིམ་དང་བསྟུན་ནས་ས་གནས་བོད་པའི་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཁག་ནས་སྐུ་ཞབས་གྷར་ནར་ཇི་ནེས་ལགས་ནས་བོད་རྒྱ་ཞི་མོལ་གྱི་གྲོས་འཆར་བཏོན་ནས་ཁེ་ན་ཌའི་གྲོས་ཚོགས་འོག་མའི་ནང་ཆབ་སྲིད་ཚོགས་པ་ཚང་མས་རྒྱབ་སྐྱོར་ཐོབ་པ་བྱུང་བར་འཐུས་མི་གཉིས་ལ་ཡི་རངས་བསྔགས་བརྗོད་དང་ཐུགས་རྗེ་ལན་འབུལ་སླད་ཕྱག་རྟགས་དང་མཇལ་དར་སྒྲོན་པ་སོགས་བྱུང་ཡོད་པ་མུ་མཐུད་ངོ་སྤྲོད་གནང་བྱུང།

བོད་ནང་རྒྱ་གཞུང་གི་དམ་དྲག་འོག་བོད་ནང་གི་འགྲོ་བ་མིའི་ཐོབ་ཐང་དང་འབྲེལ་བའི་ཐོག་ཆབ་སྲིད་བཙོན་པའི་གནས་སྟངས་སྤྱི་དང་ཡང་སྒོས་སུ་གྲོས་འཆར་དེ་གཏན་འབེབས་བྱུང་ཚེ་བོད་ནང་གི་འགྲོ་བ་མིའི་ཐོབ་ཐང་ཐོག་ཕན་ཐོགས་ཆེན་པོ་ཡོང་བའི་རེ་བ་བསྐྲུན་བཞིན་ཡོད་པ་དང་ལྷན་དུ་བོད་དོན་ཐོག་རྒྱབ་སྐྱོར་གནང་མཁན་རྣམས་ལ་དུས་ནས་དུས་སུ་ཁོང་རྣམས་ལ་ཡི་རངས་བསྔགས་བརྗོད་དང་འབྲེལ་བ་རྒྱུན་མཐུད་རྒྱུ་ནི་དེ་བས་གལ་ཆེ་བ་འབྲེལ་ཡོད་ནས་མུ་མཐུད་ངོ་སྤྲོད་གནང་བྱུང།

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་གསན་རོགས་གནང། ཨ་རིའི་ནང་གི་རྒྱ་ནག་གཞུང་ཚབ་གསར་པ་ཞིའི་ཕིང་རེས་གཟའ་མིག་དམར་ཉིན་ཨ་མི་རི་ཀའི་གྲོང་སྡེ་ནིའུ་ཡོག་ཏུ་འབྱོར་ཡོད་ཅིང། ཕྱི་ཟླ་ལྔ་པའི་ཚེས་ཉི་ཤུ་བཞི་ཉིན་ནས་གཞུང་ཚབ་པའི་ལས་དོན་འགོ་འཛུགས་བྱས་ཡོད་པ་དང། ནིའུ་ཡོག་གྲོང་ཁྱེར་གྱི་གནམ་ཐང་ནང་དུ་འབྱོར་མ་ཐག་གསར་འགོད་པ་ཚོར། ང་ནི་རྒྱ་ནག་མི་མང་གི་སྐུ་ཚབ་ཞིག་ཡིན་པའི་ཆ་ནས། རྒྱ་ནག་གི་ཁེ་ཕན་སྲུང་སྐྱོབ་བྱ་རྒྱུ་དེ་ནི་ངའི་རྩ་ཆེའི་ལས་འགན་ཞིག་རེད་ཅེས་བཤད་འདུག་ལ། དེ་བཞིན་ཁོང་གིས་རྒྱ་ནག་དང་ཨ་མི་རི་ཀའི་ཡུལ་གྲུ་གཉིས་ཀྱི་འབྲེལ་བ་དང་མཉམ་ལས་གོང་འཕེལ་གཏོང་རྒྱུ་དེ་ཡང་ངའི་ལས་འགན་གཙོ་བོ་ཞིག་ཡིན་ཞེས་བརྗོད་འདུག་ཡང་རྒྱ་ནག་གཞུང་ཚབ་གསར་པ་ཞེ་ཕིང་གིས་ད་ལྟའི་ཆར་ཨ་མི་རི་ཀ་དང་རྒྱ་ནག་གི་འབྲེལ་བ་དེ་ཇེ་སྡུག་ཏུ་ཕྱིན་པ་དེ་ཡང་བསྐྱར་གསོ་བྱ་རྒྱུར་གདོང་ལེན་མང་པོ་ཞིག་བྱ་དགོས་པའི་དུས་ཤིག་ཡིན་སྟབས་ངའི་ལས་འགན་དེ་ཧ་ཅང་ལྕི་པོ་ཞིག་ཀྱང་རེད། འོན་ཀྱང་ང་དང་ངའི་ལས་རོགས་ཚོས་དཀའ་ངལ་ལ་གདོང་ལེན་བྱས་ནས་ལས་འགན་འཐུས་ཚང་བྱ་ཐུབ་པ་བྱ་རྒྱུ་ཡིན་ཞེས་བརྗོད་འདུག། རྒྱ་ནག་གི་གཞུང་ཚབ་གསར་པ་ཞེ་ཕིང་ནི་ཨ་མི་རི་ཀ་དང་རྒྱ་ནག་གི་འབྲེལ་བའི་ཐད་ལ་དམིགས་བསལ་མྱོང་བ་ཅན་ཞིག་ཡིན་པ་དང། ཁོང་ལ་ཡུལ་གྲུ་གཉིས་ཀྱི་འབྲེལ་བའི་གནད་དོན་གྱི་ཐད་ཉམས་མྱོང་ཆེན་པོ་ཡོད་པའི་མི་སྣ་ཞིག་ཀྱང་ཡིན་འདུག་རྒྱ་ནག་གི་གཞུང་ཚབ་གསར་པ་ཞེ་ཕིང་གིས་སྲིད་འཛིན་ཞི་ཅིན་ཕིང་གིས་རྒྱལ་ཁབ་ཕན་ཚུན་གུས་བཀུར་དང། ཞི་བདེའི་ངང་མཉམ་གནས། ཕན་ཚུན་གཉིས་ཀར་ཁེ་ཕན་ཡོད་པའི་མཉམ་ལས་བཅས་རྩ་འཛིན་ལྟ་གྲུབ་གསུམ་ཡོད་པ་དེ་ནི་དུས་རབས་གསར་པ་འདིའི་ནང་རྒྱ་ནག་དང་ཨ་མི་རི་ཀའི་ཡུལ་གྲུ་གཉིས་ཀྱི་མཐུན་སྒྲིལ་ཡར་རྒྱས་འགྲོ་བའི་རྨང་གཞི་ལྟ་བུ་དེ་རེད་ཅེས་བརྗོད་འདུག་ཡང་ཨ་རིའི་ནང་གི་རྒྱ་ནག་གི་གཞུང་ཚབ་གསར་པ་ཞེ་ཕིང་དེ་སྔ་ཨ་མི་རི་ཀའི་ནང་ལོ་བཅུ་གསུམ་ཙམ་གྱི་གོང་ལས་ཀ་བྱས་མྱོང་ཡོད་ཅིང་ཁོང་གིས་ཨ་མི་རི་ཀའི་ནང་གཞུང་ཚབ་ཀྱི་ལས་འགན་འཁྱེར་བའི་རིང་ཨ་རིའི་མི་རིགས་མི་འདྲ་བ་ཚང་མ་དང་འབྲེལ་བ་གཏིང་ཟབ་བྱས་ནས་སེམས་ཐག་ཉེ་པོའི་ངང་ནས་ཕན་ཚུན་མཉམ་ལས་གོང་འཕེལ་གཏོང་ཐབས་བྱ་རྒྱུ་ཡིན་ཞེས་བརྗོད་འདུག་འོན་ཀྱང་ད་ལྟའི་ཆར་ཨ་མི་རི་ཀའི་ནང་བོད་དོན་གྱི་ཐོག་ལ་རྒྱབ་སྐྱོར་གྱི་རྣམ་པ་ཚད་མཐོ་པོར་སླེབས་པའི་དུས་འདིར་ཁོ་པའི་བོད་དོན་ཐོག་ལ་ཤུགས་རྐྱེན་བཟང་ངན་ཇི་འདྲ་ཞིག་སླེབས་མིན་ནི་དྲི་བ་ཆེན་པོ་ཞིག་ཏུ་གྱུར་ཡོད་པ་རེད། ཡང་གནས་ཚུལ་གཞན་ཞིག་ནང Microsoft མཉེན་ཆས་བཟོ་ལས་ཁང་གིས་རྒྱ་ནག་གི་དྲ་རྒྱའི་གསང་སྟབས་ཆེད་ལས་པས་ཨ་མི་རི་ཀའི་ཁེ་ལས་ཀྱི་དྲ་རྒྱའི་རྨང་གཞིའི་སྒྲོམ་ལ་འཇབ་རྒོལ་བྱས་ཡོད་པའི་སྐོར་གྱི་ཉེན་བརྡ་བཏང་ཡོད་འདུག་དེ་ཡང་ཕྱི་ཚེས་ཉེར་བཞིའི་ཉིན། Microsoft མཉེན་ཆས་ལས་ཁང་གིས་རྒྱ་ནག་གིས་རྒྱབ་སྐྱོར་བྱེད་བཞིན་པའི་དྲ་རྒྱའི་གསང་སྟབས་ཆེད་ལས་པས་ཨ་མི་རི་ཀའི་ཁེ་ལས་མང་པོ་ཞིག་གི་དྲ་རྒྱའི་རྨང་གཞིའི་སྒྲོམ་ལ་གཏོར་བརླག་བཏང་ནས་གཙོ་བོ་གསང་བའི་གནས་ཚུལ་རྐུ་འཁྱེར་བྱས་ཡོད་པའི་སྐོར་ཉེན་བརྡ་བཏང་ཡོད་འདུག་གསང་བའི་མིང་ལ Volt Typhoon ཟེར་བའི་རྒྱ་ནག་གི་གསང་སྟབས་ཆེད་ལས་པའི་དྲ་རྒྱའི་སྒྲིག་འཛུགས་ཤིག་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་ལོ་དཀྱིལ་ནས་བཟུང་དྲ་རྒྱའི་སྒྲོམ་གཞིར་སིམ་འཛུལ་གཏོར་བཤིག་གི་ལས་དོན་དེ་སྒྲུབ་འགོ་བཙུགས་ཡོད་པ Microsoft མཉེན་ཆས་ལས་ཁང་གིས་ཉེན་བརྡ་བཏང་ཞིང། གསང་སྟབས་ཀྱི་སྒྲིག་འཛུགས་དེ་ཨ་མི་རི་ཀ་དང་ཨེ་ཤེ་ཡའི་དབར་གྱི་བརྡ་འཕྲིན་བརྒྱུད་ལམ་གཙོ་བོ་ཁག་ལ་གཏོར་བརླག་བྱེད་ཨེ་ཐུབ་བལྟས་ཡོད་པ་དང། འབྱུང་འགྱུར་ཉེན་ཚབས་ཅན་གྱི་གནས་ཚུལ་བྱུང་སྐབས་བརྡ་འཕྲིན་གྱི་བརྡ་རྟགས་འགྲོ་རྒྱུག་ལ་བཀག་འགོག་བྱ་རྒྱུར་འབད་བརྩོན་བྱས་ཡོད་པའི་སྐོར་འགྲེལ་བརྗོད་བྱས་འདུག་ཡང་ཕྱི་ཟླ་ལྔ་པའི་ཚེས་ཉེར་བཞིའི་ཉིན་ཨ་རིའི་བདེ་འཇགས་སྲུང་སྐྱོབ་ལས་ཁང་གིས་རྒྱ་ནག་གི་དྲ་རྒྱའི་གསང་མྱུལ་བའི་འཇབ་རྒོལ་བྱེད་སྟངས་དང་ཨ་མི་རི་ཀའི་དྲ་རྒྱའི་བདེ་འཇགས་ཚན་པས་གདོང་ལེན་ཇི་ལྟར་བྱས་ཚུལ་ཞིབ་ཕྲའི་གནས་ཚུལ་སྤྱི་བསྒྲགས་བྱས་ཡོད་འདུག་ནིའུ་ཡོག་དུས་བབ་ཀྱིས་གནས་ཚུལ་ཞིག་སྤེལ་བའི་ནང། ཨ་མི་རི་ཀའི་གསང་བའི་སྡེ་ཚན་གྱིས་ཕྱི་ཟླ་གཉིས་པ་ནས་བཟུང་འཇབ་རྒོལ་གྱི་གནས་ཚུལ་དེ་ཤེས་ཚོར་བྱུང་ཡོད་ཅིང་དེ་ནི་རྒྱ་ནག་གི་གསང་མྱུལ་གྱི་ལྒང་བུ་གཏོར་བའི་སྐབས་དང་དུས་མཉམ་དུ་འཁེལ་གྱི་ཡོད་པའི་སྐོར་གྱི་གནས་ཚུལ་ནང་འཁོད་འདུག། ཡང་གནས་ཚུལ་གཞན་ཞིག་ནང། རྒྱ་ནག་ནང་ཀོ་བི་བཅུ་དགུ་ཡི་ངོ་བོ་བསྒྱུར་བའི་ནད་འབུ། XBB། ཞེས་པ་དེ་འགོག་ཐབས་སུ་སྨན་ཁབ་གསར་པ་བཟོ་ཆེད་རྒྱ་ནག་གི་དཔོན་རིགས་ཚོས་བྲེལ་འཚུབ་ངང་འབད་བརྩོན་བྱེད་བཞིན་ཡོད་པ། རྒྱ་ནག་གི་ནད་ཡམས་དཔྱད་རིག་པས་གསུངས་འདུག་ཅིང། ནད་ཡམས་ཀྱི་ནད་འབུ་གསར་པ་དེ་བཞིན། ཕྱི་ཟླ་དྲུག་པའི་ནང་འགོས་ཁྱབ་ཆེན་པོ་ཕྱིན་ནས་བདུན་ཕྲག་རེར་མི་གྲངས་ས་ཡ་དྲུག་ཅུ་རེ་ལྔ་ཙམ་ལ་འགོས་སྲིད་པའི་ཚོད་དཔག་བྱེད་བཞིན་པ་ཨེ་པི་གསར་ལས་ཁང་གིས་ཁ་སང་གནས་ཚུལ་སྤེལ་འདུག། དེ་ཡང་ངོ་བོ་བསྒྱུར་བའི་ཏོག་དབྱིབས་འགོས་ནད་ཀྱི་ནད་འབུ་གསར་པ་དེ་འགོག་ཐབས་སུ། རྒྱ་ནག་གིས་སྔ་ལོ་ཀོ་བི་བཅུ་དགུ་ཏོག་དབྱིབས་ནད་ཡམས་ཀྱི་ཀླད་ཀོར་རམ་རྩ་མེད་བཟོ་བའི་སྲིད་ཇུས་ཞེས་པ་དེ་མཚམས་འཇོག་བྱས་པའི་རྗེས་སུ་བྱུང་བའི་གནས་ཚུལ་ཞིག་ཡིན་པར་དོགས་པ་བྱེད་བཞིན་ཡོད་འདུག་རྒྱ་ནག་གཞུང་འབྲེལ་གྱི་བརྒྱུད་ལམ་ལྟར་ན། རྒྱ་ནག་གི་ནད་ཡམས་དཔྱད་རིག་པ། ཀྲང་ནི་ཞོན་ཞུ་བས་ཏོག་དབྱིབས་ཀྱི་ངོ་བོ་གྱུར་པའི་འགོས་ནད་གསར་པ XBB ཞེས་པ་དེ་བཅོས་ཐབས་སུ་སྨན་ཁབ་གཉིས་བེད་སྤྱོད་བྱ་ཆོག་པའི་སྔོན་འགྲོའི་བཀའ་འཁྲོལ་ཐོབ་པའི་གནས་སྟངས་འོག་ཡོད་འདུག་དེ་བཞིན་ཁོང་གིས་ཀོང་ཀྲོའུ་གྲོང་ཁྱེར་ནང་ད་དུང་ནད་ཡམས་གསར་པ་དེ་འགོག་ཐབས་སུ་སྨན་ཁབ་གཞན་གསུམ་ནས་བཞི་ཙམ་ཞིག་གིས་བཟོས་ཟིན་པ་རྣམས་ལའང་བཀའ་འཁྲོལ་གང་མྱུར་ཐོབ་པའི་རེ་བ་ཡོད་ཅེས་བརྗོད་འདུག་འོན་ཀྱང་ཁོང་གིས་དེའི་ཐད་ལ་ཞིབ་གསལ་འགྲེལ་བརྗོད་གང་ཡང་གནང་མི་འདུག

རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། Australia Tibet Council ཞེས་པའི Australia བོད་དོན་ཚོགས་པས་རྒྱ་ནག་གཞུང་གིས་བོད་མི་ཚོར་བཙན་དབང་གི་ཐོག་ནས་ངལ་རྩོལ་བཀོལ་སྤྱོད་བྱེད་བཞིན་པའི་བྱ་སྤྱོད་མཚམས་འཇོག་དགོས་པའི་འབོད་སྐུལ་གནང་བ་དང་ཡང Australia གྲོས་ཚོགས་ཀྱི་འཐུས་མིའི་བོད་དོན་རྒྱབ་སྐྱོར་ཚོགས་པས་གསུངས་པ་དེ་ནི

གཅིག་གྲོས་ཚོགས་འཐུས་མི་གང་མང་མང་གིས་གཅིག་གྲོས་ཚོགས་ནང་ལ་གླེང་སློང་བོད་དོན་དང་འབྲེལ་བའི་གླེང་སློང་གནང་ཐུབ་ཡ་དང་དེ་མིན་པའི་བོད་དོན་དང་འབྲེལ་བའི་ད་གཅིག་རྒྱབ་སྐྱོར་ཐོབ་ཡ་དང་དེ་འདྲའི་ང་ཚོ་འབད་བརྩོན་མུ་མཐུད་ནས་ཞུ་བསྡད་ཀྱི་ཡོད་ལ་ཨ་ནི་དེ་འདྲའི་གྲོས་ཚོགས་ནང་ལ་གླེང་སློང་གནང་ཡ་དེ་ཚོ་གལ་ཆེན་པོ་ལ་ངོས་འཛིན་བྱེད་ཀྱི་ཡོད་ཟེར་ནས་ཞུ་ཡ་ཡིན། ཉེ་ལམ་ཉི་ཧོང་ནང་དུ་ཚོགས་པའི་འཛམ་གླིང་སྟོབས་ཆེན་རྒྱལ་ཁབ་བདུན་གྱི་དབུ་ཁྲིད་རྣམ་པས་བོད་ཀྱི་གནད་དོན་ཐད་གླེང་སློང་གནང་བའི་རྗེས།

གསལ་བསྒྲགས་དེའི་ནང་ཨོ་སི་ཏྲེ་ལི་ཡའི་མི་མང་ཚང་མས་རང་ཉིད་ཀྱི་གྲོས་ཚོགས་གོང་འོག་གཉིས་ཀྱི་འཐུས་མིར་འབྲེལ་བ་ཞུས་ནས། རྒྱ་ནག་གཞུང་གིས་བོད་ནང་གི་བོད་མི་ཚོར་བཙན་དབང་གིས་ངལ་རྩོལ་བཀོལ་སྤྱོད་བྱེད་བཞིན་པའི་དངོས་ཟོག་ཨོ་སི་ཏྲེ་ལི་ཡའི་རྒྱལ་ཁབ་ནང་དུ་ནང་འདྲེན་བྱེད་རྒྱུ་མེད་པའི་ཁག་ཐེག་བྱེད་དགོས་པའི་འབོད་སྐུལ་ཞུས་གནང་འདུག་ཡང་ཨོ་སི་ཏྲེ་ལི་ཡའི་བོད་དོན་ཚོགས་པས་ཨོ་སི་ཏྲེ་ལི་ཡའི་སྲིད་གཞུང་ངོས་ནས་རྒྱལ་ཁབ་ཀྱི་སྒོ་ཁྲལ་བཅའ་ཁྲིམས་ལ་ཡར་རྒྱས་བཏང་ནས།

ཨོ་སི་ཏྲེ་ལི་ཡའི་གཞུང་གི་རྒྱབ་སྐྱོར་ལ་བོད་མི་རྣམས་ཀྱིས་བསམ་པ་རྣམ་དག་གིས་བསྔགས་བརྗོད་ཞུ་གི་འདུག་ལ། ང་ཚོའི་ཕྱོགས་བསྐྱོད་ལ་ཡང་དགའ་བསུ་ཆེན་པོ་བྱས་སོང། སྤྱིར་བཏང་བྱས་ན་ང་ཚོར་བཙན་བྱོལ་བོད་མིའི་འཚོ་བའི་སྐོར་རྒྱུས་ལོན་ཞུ་རྒྱུ་བྱུང་བས། ང་ཚོས་ཁོང་ཚོར་བཀའ་དྲིན་ཚོར་དགོས་པ་ཞིག་རེད་ཅེས་གསུངས་འདུག། ད་ལྟ་སྐུ་ཚབ་དོན་གཅོད་ལས་ཁུངས་ངོས་ནས་ཨ་ནི་ཨོ་སི་ཏྲེ་ལི་ཡའི་གྲོས་ཚོགས་འོག་མའི་འཐུས་མི་ལྕམ་སྐུ་སུ་སིན་ཀྲེམ་པལ་མེན་མཆོག་གིས། ཨེ་ནེ་ཁ་ཚེས་ཉེ་ཆར་གཟའ་ཟླ་བའི་ཉིན་མོ Australia གྲོས་ཚོགས་འོག་མའི་ནང་ལ་ཨེ་ནེ་བོད་དོན་རྒྱབ་སྐྱོར་གྱི་གཏམ་བཤད་གནང་པ་དེ་ང་ཚོ་ངོས་ནས་གལ་ཆེན་པོ་བརྩི་གི་ཡོད། Susan Templeman ད་ལྟ་ཁོང་ཆ་མཚོན་པ་ཡིན་ན་ཨེ་ནེ་བོད་དོན་ལ་ད་སྔོན་མ་ནས་མོ་རང་རྒྱབ་སྐྱོར་གནང་བསྡད་མཁན་ཅིག་ཆགས་བསྡད་ཡོད་རེད། ཨེ་ནེ་ད་ལྟའི་ཆར་ལ་ང་ཚོ Australia གྲོས་ཚོགས་བོད་དོན་རྒྱབ་སྐྱོར་ཚོགས་པའི་གི་ཟུང་འབྲེལ་ཚོགས་གཙོ་ཆགས་བསྡད་ཡོད་རེད་རྡ་རམ་ས་ལ་ཉེ་ཆར་བོད་གི་ང་ཚོ Australia ནས་གྲོས་ཚོགས་འཐུས་མི་ཁག་ཅིག་བོད་རྡ་རམ་ས་ལ་འཚམས་གཟིགས་ཕེབས་པའི་ནང་ལ་ཨེ་ནེ་མོ་རང་ཕེབས་བྱས་ནས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་མཇལ་ཁ་ཞུ་ཡ་དང་དེ་ག་ནང་བཞིན་བོད་མི་སྒྲིག་འཛུགས་ཀྱི་མཛད་གཙོ་རྣམ་པ་མཇལ་འཕྲད་ཞུ་བ་ཨན་དེ་ག་ནང་བཞིན་ང་རང་ཚོ་རྡ་རམ་ས་ལ་དང་ང་ཚོ་བོད་མི་སྒྲིག་འཛུགས་ཀྱི་བསྟི་གནས་ལ་ཕེབས་བྱས་བྱས་ནས་དེ་ཚོ་གི་མྱོང་ཚོར་དེ་ཚོ་གྲོས་ཚོགས་ནང་ལ་མར་ངོ་སྤྲོད་གནང་ཡ་དེ་ཚོ་གནད་འགག་དང་གལ་ཆེན་པོ་ཅིག་ཆགས་ཀྱི་ཡོད་རེད་བསམ་གྱི་འདུག་ད་ལྟ་ལྕམ་སྐུ Susan Templeman དང་ཁ་ཚེས་ཉེ་ཆར་ང་ཚོ་དྷརམ་ས་ལ་ཕེབས་པའི་ཁོང་ཚོ་གྲོས་ཚོགས་འཐུས་མི་བཞི་ཡོད་རེད་ཁོང་རྣམ་པ་ཚོ་ཕར་ནས་ཡང་ད་ལྟ་ཚུར་ཕེབས་བྱས་བྱས་ནས་ཁ་ཚེས་ཉེ་ཆར་ཕྱི་ཟླ་ལྔ་བའི་ཚེས་བཅུ་གཉིས་ཉིན་མོ་ཨ་ནི་ད་ལྟ་གྲོས་ཚོགས། བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་མི་དང་ཨ་ནེ་ཚོགས་མི་གསར་པ་ཚོ་ལ་རྡ་རམ་ས་ལ་ཕར་ཕེབས་བྱས་ནས་དེ་ཚོ་གི་མྱོང་ཚོར་དང་ཨ་ནེ་གཅིག་གི་བོད་དོན་གི་ངོ་སྤྲོད་གནང་པ་དེ་འདྲས་བྱུང་ཡོད་རེད་དེ་ཡིན་དུས་ད་ནི་ད་རེས་ལྕམ་སྐུ་མཆོག་གིས་གྲོས་ཚོགས་འཐུས་མི་རྣམས་ལ། གྲོས་ཚོགས་ནང་ལོགས་ལ་གཏམ་བཤད་གནང་ཡ་དེ་ཚོ་གྲོས་ཚོགས་མི་ག་ས་གྲོས་ཚོགས་འཐུས་མི་མང་པོ་ཞིག་གིས་བོད་དོན་གྱི་ཐོག་ལ་གོ་རྟོགས་ཡོང་ཡ་དང་དོ་སྣང་སླེབས་ཡ་དང་ལྷག་པར་དུ་རྡ་རམ་ས་ལ་ལ་ཁོང་རྣམ་པ་ཚོ་ཕེབས་བྱས་བྱས་ནས་དེའི་གི་མྱོང་ཚོར་ངོ་སྤྲོད་གནང་ཡ་དེ་ཚོ་ཡང་གྲོས་ཚོགས་ནང་ལ་དམིགས་བསལ་ཅིག་ཆགས་ཀྱི་ཡོད་རེད་བསམ་གྱི་འདུག། ཨོསྟྲེ་ལི་ཡའི་བོད་ཀྱི་སྐུ་ཚབ་དོན་གཅོད་ཀརྨ་སེང་གེ་ལགས་ཀྱིས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བཅར་འདྲི་སྐབས་གསུངས་ན། ལྕམ་སུ་ཟན་ཐེམ་པལ་མན་མཆོག་གིས་ད་རེས་གྲོས་ཚོགས་སུ་བོད་དོན་གླེང་སློང་གནང་བ་འདིས་གྲོས་ཚོགས་འཐུས་མི་དེ་བས་མང་པོས་བོད་དོན་ལ་དོ་སྣང་ཡོང་རྒྱུར་གནད་འགག་ཆེན་པོ་ཆགས་ཡོད་པ་གསུངས་བྱུང། ཨོ་སྟྲེ་ལི་ཡའི་གྲོས་ཚོགས་འོག་མའི་འཐུས་མི་ལྕམ Susan Templeman མཆོག་ནི་ཨོ་སྟྲེ་ལི་ཡའི་གྲོས་ཚོགས་བོད་དོན་རྒྱབ་སྐྱོར་ཚོགས་པའི་ཟུང་འབྲེལ་གྱི་ཚོགས་གཙོ་ཡིན་ཞིང། ཁོང་ནི་ནམ་རྒྱུན་ནས་བོད་དོན་ལ་རྒྱབ་སྐྱོར་ཤུགས་ཆེ་གནང་མཁན་ཞིག་ཡིན་པ་འགྲེལ་བརྗོད་གནང་གི་འདུག། ད་ང་ཚོའི་ངོས་ནས་ད་ལྟ་ཨོ་སྟྲེ་ལི་ཡའི་གཞུང་གི་ངོས་ནས་ཡང་ད་ལྟ་གཅིག་བོད་དོན་དང་འབྲེལ་བའི་གནད་དོན་གྱི་ཐོག་ལ་ཁྲིམས་ཡིག་དེ་འདྲའི་གཏན་འབེབས་གནང་ཐུབ་ཡག་གི་ཆེད་དུ་ད་ཅིག་གི་ལས་འགུལ་དང་དེ་འདྲའི་ཞུ་གཏུག་དེ་འདྲའི་རབ་དང་རིམ་པ་སྤེལ་བསྡད་ཀྱི་ཡོད་རེད་དེ་འདྲ་ཡིན་དུས་ཙམ་ནས་ཨོ་སྟྲེ་ལི་ཡའི་གཞུང་གི་ངོས་ནས་ཡང་ཅིག་བོད་དོན་དང་འབྲེལ་བའི་གནད་དོན་ཐོག་ལ་དོ་སྣང་དང་ཨ་ལྷག་པར་དུ་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནད་དོན་ཐོག་ལ་བློ་འཚབ་ཡོད་པ་ཁོ་རང་ཚོ་དེ་འདྲའི་ཅིག་ཆེད་དོན་མི་སྣ་ཚོས་ཀྱིས་མངོན་གསལ་དོད་པོ་བྱས་ནས་དེ་འདྲ་བསྟན་གནང་ཡོད་རེད། དཔེར་ན་ན་ནིང་ལོ་སྤྱི་ཟླ་བཅུ་གཉིས་ནང་ལ་ད་ལྟ་ཨོ་སི་ཀྲི་ལི་ཡའི་ཕྱི་སྲིད་བློན་ཆེན་པེ་ནི་ཝང་མཆོག་རྒྱ་ནག་ལ་བོད་སྐད་འཚམས་གཟིགས་ཕེབས་པའི་སྐབས་ལ་ཨེ་ནི་ཡང་ད་བོད་ནང་གི་གནས་སྟངས་འགྲོ་བ་མིའི་གནས་སྟངས་ཀྱི་ཐོག་ལ་བློ་འཚབ་ཡོད་པ་ཨེ་ནས་རྒྱ་ནག་གི་ཅིག་འབྲེལ་ཡོད་ཚོ་དང་བཀའ་མོལ་གནང་ཡིན་བྱས་ནས་གསར་འགོད་གིས་བཅར་འདྲི་དང་ལེན་སྐབས་ལ་དེ་འདྲའི་གསལ་བོ་བྱས་ནས་བཀའ་གནང་ཡོད་རེད་ཨེ་ནི་དེ་ག་ནང་བཞིན་ན་ནིང་སྤྱི་ཟླ་གསུམ་པའི་ནང་ལ་ད་ལྟ་ཕྱི་སྲིད་བློན་ཆེན་གཞོན་པ་ད་ལྟ་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱི་ནང་ལ་བོད་ནང་གི་རང་དབང་གནས་སྟངས་ཐད་ལ་ཐུགས་འཚབ་ཡོད་ཟེར་བཞིན་དེ་འདྲ་བྱས་ནས་གསལ་བོ་གསུངས་ཡོད་རེད་ཨེ་ནི་ཉེ་ལམ་ད་ཉི་མ་ཁ་ཤས་གོང་ལ་ད་ལྟ་འཛམ་གླིང་གི་སྟོབས་ཆེན་རྒྱལ་ཁབ་བདུན་གྱི་དབུ་ཁྲིད་ཚོའི་ད་ལྟ་བསྒྲགས་གཏམ་གྱི་ནང་ལ། ཨན་ནས་བོད་དོན་གྱི་མིང་དངོས་སུ་བཏོན་ནས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་ཐོག་ལ་ཨན་ནེ་གཅིག་རྡོག་རོལ་གཏོང་བཞིན་རྒྱ་ནག་གཞུང་གིས་རྡོག་རོལ་གཏོང་བཞིན་གི་ཡོད་པའི་གནད་དོན་ཐོག་ལ་གླེང་སློང་གནང་པ་དེ་ཚོས་ཨན་ནེ་གཅིག་ག་རེ་ཟེར་དགོས་རེད་ད། གཞུང་གི་ངོས་ནས་བོད་དོན་དང་འབྲེལ་བའི་ཐོག་ལ་བློ་འཚབ་ཡོད་པ་དང་ཐུགས་སྣང་གནང་གི་ཡོད་པ་གསལ་བོ་གསལ་བོ་ཆགས་ཀྱི་འདུག་བསམ་གྱི་འདུག། གནས་ཚུལ་འདི་བསོད་ནམས་ལྷ་མོ་ལགས་དང་བཀྲ་ཤིས་དབང་ཕྱུག་ཐུན་མོང་གིས་ཕྱོགས་བསྒྲིགས་དང་སྙན་སྒྲོན་ཞུས་པ་ཡིན།

ཡང་བླ་མ་བཟོད་པ་རིན་པོ་ཆེ་ནི་ཆེས་ཐོག་མར་ང་རང་གི་སེམས་དང་དེས་བྱ་བ་བྱེད་ཚུལ་སེམས་ཀྱི་དཀའ་ངལ་སེལ་ཐབས་སོགས་བསླབ་མཁན་གྱི་དགེ་རྒན་ཞིག་ཡིན་ཞེས་ནུབ་ཕྱོགས་པའི་དགེ་སློང་ཐུབ་བསྟན་ཀུན་བཟང་ལགས་ནས་འགྲེལ་བརྗོད་གནང་འདུག་པ་འདིའི་ཐད་ལ་བཞུགས་སྒར་རྡ་རམ་ས་ལ་ནས་འདི་གའི་གསར་འགོད་པ་ལོ་བྷེ་སོག་ཚང་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། ཉེ་ལམ་དགོངས་པ་གཞན་དོན་དུ་གཤེགས་པའི་བླ་མ་བཟོད་པ་རིན་པོ་ཆེ་མཆོག་ནི་བོད་བརྒྱུད་ནང་བསྟན་འདི་ཁྱད་པར་རི་བོ་དགེ་ལྡན་པ་གི་ནང་གི་ནུབ་ཕྱོགས་སུ་ནང་པའི་ཆོས་ལུགས་ངོ་སྤྲོད་དང། ཁྱབ་བརྡལ་གནང་མཁན་གཙོ་བོ་ཟིག་ཆགས་ཀྱི་ཡོད་པས་ཁོང་གིས་ནུབ་ཕྱོགས་པ་མང་བོ་ཟིག་གི་མི་ཚེའི་བདེ་སྐྱིད་འཚོལ་བར་ཤུགས་རྐྱེན་དང། བློ་ཁ་ཆོས་ལ་ཕྱོགས་པར་བག་ཆགས་གཏིང་ཟབ་བཞག་ཡོད་པ་ལྟར། བཟོད་པ་རིན་པོ་ཆེའི་དགེ་ཕྲུག་ནུབ་ཕྱོགས་པ་དགེ་སློང་ཐུབ་བསྟན་ཀུན་བཟང་ལགས་ནས་ཀྱང་ཁོ་རང་གི་ཚེ་སྟོད་དངོས་པོའི་ལོངས་སྤྱོད་ཁོ་ན་གི་ནང་བསྐྱལ་དགོས་པར་སུན་སྣང་གིས།

བལ་བོ་ནང་སྤྱི་ལོ་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་བཞི་གི་ལོར་བླ་མ་ཡེ་ཤེས་དང་གཙོ་ཆེ་ཤོས་བླ་མ་བཟོད་པ་རིན་པོ་ཆེ་རྣམ་པ་གཉིས་ཀ་གི་ཟླ་བ་གཅིག་རིང་གི་སྒོམ་ཁྲིད་དང་མཚམས་ལ་འདུག་རྒྱུར་ཆ་ཤས་བླངས་བ་ནི། ང་ལ་ཆེས་ཐོག་མར་མི་ཟིག་གིས་ང་རང་གི་སེམས་ངོ་སྤྲོད་དང་དེའི་བྱ་བ་བྱེད་ཚུལ། སེམས་ཀྱི་དཀའ་ངལ་ངོས་འཛིན་དང་སེལ་ཐབས་འཚོལ་སྟངས་སོགས་བསླབ་པ་བརྒྱུད་ལ་སེམས་སྐྱིད་པོ་ཡོང་སྟངས་ཁྲིད་གནང་བ་ནི། ང་རང་གི་མི་ཚེའི་ནང་ཧ་ཅང་རྒྱུ་མཚན་ལྡན་པ་ཟིག་མཐོང་བ་ཐེངས་མ་དང་བོ་ཡིན་ཞེས་ངོ་སྤྲོད་གནང་གི་འདུག་ཅིང། ཨོ་སི་ཁྲེ་ལི་ཡ་ནས་ཡིན་པའི་དགེ་སློང་ཐུབ་བསྟན་ཀུན་བཟང་ལགས་ནི། ཡུ་ཁེ་རྒྱལ་ས་ལོན་ཌོན་དུ་སྐྱེས་ཏེ་ཆུང་དུས་ནས་ཨོ་སི་ཁྲེ་ལི་ཡ་གི་ནང་གནས་སྤོས་བྱས་པ་ཟིག་ཡིན་ལ། མི་ལོ་ལྔ་བཅུ་ཙམ་གྱི་རིང་བླ་མ་བཟོད་པ་རིན་པོ་ཆེ་གི་རྗེས་སུ་འབྲངས་ཏེ་ནང་ཆོས་སློབ་གཉེར་ཉམས་ལེན་དང། བླ་མ་ལ་ཞབས་ཕྱི་སྒྲུབ་པ་སོགས་བརྒྱུད་ནས་ཁོ་རང་གི་མི་ཚེ་འདིར། བླ་མ་བཟོད་པ་རིན་པོ་ཆེ་གི་ཤུགས་རྐྱེན་དང་བག་ཆགས་ཧ་ལས་པ་ཆེན་པོ་བཞག་པ་འགྲེལ་བརྗོད་གནང་གི་འདུག།

རང་ལ་བདེ་སྐྱིད་དགོས་ན་རང་གཅེས་འཛིན་འདོར་དགོས་པར་གསུངས་བ་གི་ཟླ་བ་གཅིག་རིང་གི་ཆོས་ཐུན་དེ་ཧ་ལས་བ་ཤུགས་ཆེན་པོ་དང་གནད་ལ་ཕོག་པ་ཟིག་བྱུང་བས་ང་ལ་བག་ཆགས་ཧ་ཅང་གཏིང་ཟབ་ཟིག་བཞག་སོང། དེ་ནས་བཟུང་བླ་མ་བཟོད་པ་རིན་པོ་ཆེ་དང་བླ་མ་ཡེ་ཤེས་རྣམ་པ་གཉིས་ཀ་ནས་གང་གསུངས་བ་རྣམས་ཤིན་ཏུ་རྒྱུ་མཚན་ལྡན་པ་དང་ཁ་ཡོད་ལག་ཡོད་ཁ་གསལ་གོ་བདེ་ཟིག་བྱུང་ཞེས་འགྲེལ་བརྗོད་གནང་གི་འདུག་གཞན་ཡང་ཁོང་ནས་དེང་སང་འཛམ་གླིང་གི་དཀའ་ངལ་ཆེ་ཤོས་ནི་བྱམས་བརྩེས་ཕོངས་པ་གི་གནས་ཚུལ་ལ་བརྟེན་ནས་ཡོང་གི་ཡོད་སྟབས།

གཞན་གྱི་བདེ་སྡུག་ལ་དོ་ཁུར་གཏན་ནས་མི་བྱེད་པའི་སྡུག་བསྔལ་འདྲེན་བཞིན་པ་མངོན་གསལ་དོད་པོ་རེད། འོན་ཀྱང་དོན་གྱིས་འཛམ་གླིང་ནི་ཧ་ཅང་རྒྱ་ཆེན་པོ་དང་སོ་སོའི་བདེ་སྐྱིད་ནི་གཞན་ལ་ཕྱོགས་སྣ་ཚོགས་ནས་ལྟོས་དགོས་པར་བརྟེན། གོང་ས་མཆོག་དང་བླ་མ་བཟོད་པ་རིན་པོ་ཆེ་སོགས་ཀྱིས་རྟག་པར་གསུང་བསྡད་པ་གི་སེམས་བཟང་པོ་དང། བྱམས་བརྩེའི་ཤེས་ཡོན་ལམ་སྲོལ་ཟིག་སྤྱི་ཚོགས་སྤྱི་དང་ལྷག་པར་སློབ་གྲྭ་ཁག་གི་ནང་ཧ་ཅང་དགོས་གལ་ཆེན་པོ་རེད་ཅེས་ངོས་འཛིན་གནང་གི་འདུག། གཞན་ཡང་ཁོང་ནས་བླ་མ་བཟོད་པ་རིན་པོ་ཆེར་ཆོས་ཚོགས་དང་སློབ་ཚོགས་ཧ་ཅང་མང་བོ་ཟིག་ཡོད་པ་ཚུལ། རིན་པོ་ཆེའི་དགོངས་གཞི་སྒྲུབ་པ་གི་ཆེད་དུ་བླ་མས་ཅི་གསུང་གི་བཀའ་ཆོས་རྣམས་སྒྲུབ་པ་ཉམས་ལེན་གནང་རྒྱུ་དང། རིན་པོ་ཆེར་དགོན་པ་བཞེངས་སྐྲུན་དང་རྒན་རྒོན་ལ་བདག་སྐྱོང། ཕྲུ་གུ་ལོ་ཆུང་གི་སྨན་ཁང་འཛུགས་སྐྲུན་སོགས་སྤྱི་ཚོགས་ཞབས་ཕྱིའི་ལས་འཆར་མང་བོ་ཟིག་ཡོད་པ་ང་ཚོས་འཇུག་སྐྱོང་བྱེད་དགོས་པ་རེད་ཅེས་ངོ་སྤྲོད་གནང་སོང། དགེ་སློང་རོ་ཇར་ཀུན་བཟང་ལགས་ནི་སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དྲུག་གི་ལོ་ནས་བཟུང། བླ་མ་བཟོད་པ་རིན་པོ་ཆེ་གི་ཞབས་ཕྱི་དང་དྲུང་ཡིག་གཅིག་ལྕོགས་གནང་ནས་བཞུགས་ཡོད་པ་མ་ཟད། Australia གི་ནང་ཐེག་ཆེན་འཛིན་སྐྱོང་ལྷན་ཚོགས་ཀྱི་ཡན་ལག་བཙུགས་ནས་དགེ་རྒན་དང་འགན་འཛིན་གྱི་ལས་དོན་ཀྱང་གཅིག་ལྕོགས་སུ་གཉེར་བཞིན་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ཡིན། བོད་དང་རྒྱལ་སྤྱིའི་གནས་བབ་ཞེས་པའི་ལེ་ཚན་ནང། ཉེ་ཆར་ཨོ་སི་ཀྲོ་ལི་ཡའི་གྲོས་ཚོགས་ཀྱི་འཐུས་མི་ཁག་ཅིག་བཞུགས་སྒར་རྡ་རམ་ས་ལར་ཉི་མ་བཞིའི་རིང་འཚམས་གཟིགས་གནང་སྟེ་བོད་དོན་རྒྱབ་སྐྱོར་གནང་རྒྱུའི་བསྐྱར་བཤད་ནན་པོ་གནང་ཡོད་ཅིང་ཨོ་སི་ཀྲོ་ལི་ཡའི་གྲོས་ཚོགས་ཀྱི་འཐུས་མིའི་བོད་དོན་རྒྱབ་སྐྱོར་ཚོགས་པའི་གལ་གནད་དང། བོད་དོན་གླེང་སློང་གནང་བ་དེ་བོད་མིའི་རྩ་དོན་ལ་ཕན་ནུས་འབྲས་སྟངས་སོགས་ཀྱི་སྐོར་ཨོ་སྟྲོ་ལི་ཡའི་སྤྱི་འཐུས་རྡོ་རིང་བསྟན་འཛིན་ཕུན་ཚོགས་ལགས་དང་བསྟན་འཛིན་བདེ་སྐྱིད་ལགས་གཉིས་དབར་གླེང་མོལ་གནང་བ་ཞིག་གསན་རོགས་གནང།
གསན་མཁན་རྣམ་པ་ཚོ་བཀྲ་ཤིས་བདེ་ལེགས་ཐེངས་འདིའི་བོད་དང་རྒྱལ་སྤྱིའི་གནས་བབ་ཞེས་པའི་ལེ་ཚན་ནང་ད་ཐེངས་ད་ཉེ་ལམ་བཞུགས་སྒར་རྡ་རམ་ས་ལ་ལ་ཨོ་སི་ཀྲི་ལི་ཡའི་གྲོས་ཚོགས་འཐུས་མིའི་བོད་དོན་རྒྱབ་སྐྱོར་ཚོགས་པའི་སྐུ་ཚབ་ཚོགས་ཆུང་ཞིག་དེ་འདྲ་ཅིག་ཕེབས་ཀྱི་གཟིགས་སྐོར་དང་མཉམ་དུ་ཨ་ནི་བོད་མིའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་རེད་ད་ག་ནང་བཞིན་སྲིད་སྐྱོང་སྤེན་པ་ཚེ་རིང་གཙོས་པའི་བོད་མིའི་ཚོགས་པ་སྒྲིག་འཛུགས་ཁག་ལ་དེ་འདྲའི་གཟིགས་སྐོར་ཕེབས་པའི་གནས་ཚུལ་ཅིག་ཐོན་ཡོད་རེད་གཞི་རྩའི་ཨོ་སི་ཀྲི་ལི་ཡའི་ནང་ལོགས་ལ་བོད་དོན་རྒྱབ་སྐྱོར་གྱི་གནས་ཚད་དེ་མཐོ་བོ་ཅིག་ལ་ངོས་འཛིན་བྱེད་ཀྱི་ཡོད་རེད་ད་ད་རེས་ཨོ་སི་ཀྲི་ལི་ཡའི་གྲོས་ཚོགས་འཐུས་མི་ཁག་ཅིག་བཞུགས་སྒར་ལ་དངོས་སུ་ཕེབས་པའི་གི་གནས་ཚུལ་འདི་གིས་ཨོ་སི་ཀྲི་ལི་ཡའི་ནང་ལོགས་ལ་ཅིག་ཡང་བོད་དོན་རྒྱབ་སྐྱོར་གྱི་ཁ་ཕྱོགས་དེ་ལ་འགྱུར་བ་ཅིག་འགྲོ་གི་ཡོད་མེད་ཐད་ལ་གླེང་སློང་ཞུ་ཡས་ཡིན་ཨ་ནི་ད་རིང་གི་གླེང་སློང་ལེ་ཚན་འདིའི་ནང་ལ་ཨོ་སི་ཀྲི་ལི་ཡའི་བོད་མི་མང་སྤྱི་འཐུས་རྡོ་རིང་བསྟན་འཛིན་ཕུན་ཚོགས་ལགས་གདན་འདྲེན་ཞུས་བྱས་ད་གནད་དོན་འདི་ཁག་ཅིག་སྐོར་ལ་གྲོས་བསྡུར་ཞུ་ཡས་ཡིན་ཨ་ཐོག་མར་དེ་ད་བསྟན་འཛིན་ཕུན་ཚོགས་ལགས་ད་ངོ་སྤྲོད་གནང་བ་ནང་བཞིན་ད། ཨོ་སི་ཀྲི་ལི་ཡའི་གྲོས་ཚོགས་འཐུས་མི་ཁག་ཅིག་ད་རེས་བཞུགས་སྒར་ལ་ཕེབས་ཡས་དེ་གཞུང་འབྲེལ་གྱི་ཅིག་ཕྱོགས་ཕེབས་ཅིག་ཆགས་ཀྱི་ཡོད་ན་མེད་ན་ཨ་ནི་ད་རེས་ཕེབས་ཡས་ཀྱི་ད་ཚོགས་པ་འདི་གི་ཅིག་གྲོས་ཚོགས་འཐུས་མི་བོད་དོན་རྒྱབ་སྐྱོར་ཚོགས་པ་ཅིག་དེ་འདྲས་ཞུས་བསྡད་ཀྱི་འདུག་ཚོགས་པ་དེ་གི་གནད་འགག་ག་རེ་ཡོད་རེད་འདི་ང་ཚོ་ངོ་སྤྲོད་ཅིག་གནང་དང། ད་རེས་ད་ལྟ།

དྷ་རམ་ས་ལ་ལ་ཡར་ཅིག་གི་བོད་དོན་དང་འབྲེལ་བའི་ཐོག་ནས་གཞུང་འབྲེལ་གྱི་ད་བཙན་བྱོལ་བོད་གཞུང་གི་ད་ང་རང་ཚོའི་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་གཙོས་པའི་གི་ལས་ཀྱི་སྣེ་མོ་བ་བཅས་ལ་ཞུ་བར་བྱ་བའི་གནས་ལ་ཁོ་རང་ཚོ་རྒྱུ་ཁུངས་ཐོག་ནས་སྣེ་ཁྲིད་ནས་བསྒྲུབས་ཀྱི་ཡོད་ལ། དེ་ཡིན་དུས་བསམ་པ་ལ་ད་འདི་གནད་འགག་ག་རེ་ཡོད་ལབ་པ་ཡིན་ན། སྤྱིར་བཏང་ང་ཚོ་བོད་པའི་འཐབ་རྩོད་དེ་ཆབ་སྲིད་ཀྱི་འཐབ་རྩོད་ཡིན་པ་གཅིག་དང། འཐབ་རྩོད་དེ་ཡང་གཅིག་གི་མང་ཚོགས་ཀྱི་རྒྱབ་སྐྱོར་དགོས་ཡ་གཅིག་གཞུང་གི་རྒྱབ་སྐྱོར་དགོས་ཡ་གཅིག་ཆབ་སྲིད་དབུ་ཁྲིད་རྣམ་པ་ཚོའི་རྒྱབ་སྐྱོར་དགོས་ཡ་གཅིག་ཡོད་པའི་ནང་ནས་གལ་ཆེ་ཤོས་གཅིག་དེ་ལྟ་ཡིན། ཀྲུང་གོ་རྒྱལ་ཁབ་གཅིག་གི་ནང་ལ་གཞུང་གི་སྲིད་ཇུས་དང་འབྲེལ་བ་ཡོད་སྡེ་བ་གྲོས་ཚོགས་ཀྱི་གནད་འགག་དང་འབྲེལ་བ་ཡོད་སྡེ་བ་ཡིན་ན་ཨ་ནི་དེ་དེའི་ནང་ལ་གལ་ཆེ་ཤོས་དེ་གྲོས་ཚོགས་འཐུས་མི་དེ་གས་ཆགས་ཀྱི་ཡོད་ལ། བརྟེན་དེ་ཚང་མ་ལ་ཡང་ནི་གྲོས་ཚོགས་འཐུས་མི་དེ་གས་དེ་སྒྲུབ་པའི་གིས་ཨ་ནི་བོད་དོན་ལ་རྒྱབ་སྐྱོར་དང་གནད་དོན་ག་དེ་གཞིས་ཆགས་ཀྱི་ཞུ་གི་ཡོད་པས་ཡིན་ན་ལས་དང་དེ་གས་དེ་གནད་འགག་ཆེན་པོ་རུ་བརྩིས་ནས་ཨ་ནི་དེ་སྒྲུབ་པ་ནང་བཞིན་གིས་ཨ་ནི་སྐབས་རེ་ང་ཚོ་ཡར་གྲོས་ཚོགས་ལ་ཞུ་དུ་འགྲོ་བ་རེད་སྐབས་རེ་ཁོ་རང་ཚོ་ཡར་སྣེ་ཁྲིད་བྱ་དེ་སྣེ་ཁྲིད་དེ་ཐེངས་མ་དང་པོ་སུ་མཁྱེན་པ་དེ་ཐེངས་མ་ཁ་ཤས་ཤིག་མཁྱེན་ལས། མ་མགོ་ཕེབས་ཚར་བ་དེ་ཡར་གྱི་རྒྱལ་བ་རིན་པོ་ཆེ་མཇལ་ཁ་ཞུ་ཡས་ཡིན་ནའི་རེད་དེ་ནང་བཞིན་གྱི་དེ་སྐབས་ཀྱི་ཡང་སྲིད་སྐྱོང་སུ་ཁེགས་ཀྱི་ཡོད་པའི་ནས་མཇལ་ཁ་ཞུ་ཡས་དོན་ཚ་ཡོད་ཡོད་པ་རེད་ད་དེ་འདི་ཚང་མ་ང་ཚོ་བོད་པའི་གྱི་གནད་དོན་འདི་ཁོ་རང་ཚོ་ལ་ཕར་སློབ་སྦྱོང་གནང་ཐུབ་པ་ཅིག་ད་ཁོ་རང་ཚོ་ཡིན་ནའི་ལས་བོད་པའི་གྱི་འཐབ་རྩོད་འདི་ལ་ངེས་པ་རྙེད་པའི་ཐོག་ནས་རོ་ད་ག་སེ་མ་ཡིན་པ་བྱས་ཡར་རྒྱལ་བ་རིན་པོ་ཆེ་མཇལ་བ་ཙམ་པོ་དང་ཡར་བོད་མིའི་སྒྲིག་འཛུགས་འདི་དབུ་ཁྲིད་རྣམ་པ་ཚོ་མཇལ་བ་ཙམ་གྱིས་མ་ཡིན་པ་ལ་བོད་པའི་གི་འཐབ་རྩོད་དང་གཏིང་གི་ཁ་ཞེ་གཉིས་མེད་དང་ལྷག་བསམ་རྣམ་དག་གི་ངེས་པ་རྙེད་ཡོད་བྱུང་གི་རེད་པ། འདི་རྙེད་པའི་ཐོག་ནས་ང་ཚོ་རྒྱབ་སྐྱོར་ཚད་མཐོ་བའི་གི་ད་འཕེལ་རྒྱས་འགྲོ་བ་ཞིག་རེད། ལགས་སོ་ད་ད་ལྟ། བསྟན་འཛིན་ཕུན་ཚོགས་ལགས་ཀྱིས་གོང་དུ་གསུངས་སོང་ད་རེས་གྲོས་ཚོགས་འཐུས་མི་བཞི་ཀ་ད་བུད་མེད་ཅིག་ཆགས་བསྡད་ཀྱི་འདུག Sharon Claydon རེད་ད་ག་ནང་བཞིན Janet Rice Sophie Scamps Susan Templeman། ཁོ་རང་ཚོ་ད་ང་ཚོ་ཨ་མི་རི་ཀའི་ནང་ལོགས་ཆ་བཞག་པ་ཡིན་ན་ཅིག་གྲོས་ཚོགས་འཐུས་མི་ད་ཅིག་བོད་དོན་ལ་ཧ་ལས་པའི་ཤུགས་ཆེན་པོ་རྒྱབ་སྐྱོར་གནང་མཁན་མང་པོའི་ནང་ལོགས་ནས་ད་ཅིག་ཚང་མས་ཀྱི་མཚན་ཐོས་ཏེ་གོ་དེ་ངོ་ཤེས་ཡས་དེ་ད་སྐུ་ཞབས Jim McGovern ཆགས་བསྡད་ཀྱི་ཡོད་རེད་ད་ག་ནང་བཞིན་ད་ད་ལྟ་གྲོས་ཚོགས་འཐུས་མི་རེད་དེ་སྔ་ཡིན་ན་གྲོས་ཚོགས་ཀྱི་ཚོགས་གཙོ་ལྕམ Nancy Pelosi ད་མཚན་ཁ་ཅིག་དེ་རེས་ད་བོད་མི། ཚང་མས་ཀྱི་ད་མི་ཤེས་པ་མེད་པ་ཅིག་ཆགས་ཡིན་པ་ཅིག་ཆགས་བསྡད་ཀྱི་ཡོད་རེད། ད་ནི་ཨོ་སི་ཀྲི་ལི་ཡའི་ནང་ལོགས་ལ་གྲོས་ཚོགས་རྣམ་པ་ཁོ་རང་ཚོ་འདི་འདྲའི་ཀྱི་ད་རྒྱུས་མངའ་ཡོད་པའི་ཀྱི་གྲོས་ཚོགས་འཐུས་མི་ཅིག་ལ་ངོས་འཛིན་བྱས་ན་འགྲིག་གི་ཡོད་རེད། ད་རེས་འདི་མཉམ་དུ་དྲི་བ་འདི་ཅིག་འདུག་ད་ད་ལྟ་ཅིག་རྒྱ་ནག་ལ་ཅིག་གནོན་ཤུགས་སྤྲད་མཁན་མང་པོ་ཅིག་སྐྱོན་བརྗོད་བྱེད་མཁན་མང་པོ་ཅིག་ཡོད་དུས་ཡང་དུས་ཚོད་འདི་ད་རེས་ཅིག་བཞུགས་སྒར་ལ་ཕ་གི་ཕེབས་བྱས་ཅིག་བོད་དོན་ལ་རྒྱབ་སྐྱོར་གྱི་རྣམ་འགྱུར་སྟོན་འདི་ཡང་དབྱིན་སྐད་ཐོག་ནས་ད་དེང་སང Momentum ལབ་ཀྱི་འདུག་དུས་ཚོད་འདི་གལ་ཆེན་པོ་གཅིག་ཆགས་བསྡད་ཡོད་ན། ད་ད་ལྟ་འདི་འདྲ་རེད། སྐབས་གཅིག་ལ་ད་ལྟ་སྤྱིར་བཏང་རྒྱ་ནག་འཛམ་བུ་གླིང་སྤྱི་གི་རྒྱ་ནག་གཞུང་ལྟ་སྟངས་གནས་སྟངས་འདི་གཅིག་གི་བ་ཁོ་ན་ཞན་པོ་ཞིག་ཆགས་བསྡད་པའི་གནས་སྟངས་གཅིག་འདུག་ད་ང་ཚོ་ཨོ་སི་ཀྲི་ལི་ཡ་རང་ལ་ཡ་གཞི་བཞག་ནས་སྐད་ཆ་བཤད་པ་ཡིན་ན།

གྲོས་ཚོགས་ནང་ལ་ནུས་པ་ཡོད་བསྡད་པ་དང་དབང་ཚད་ཡོད་བསྡད་པའི་ཡ་ད་མི་དང་འབྲེལ་བ་གསར་པ་བཞག་དགོས་ལ་ང་ཚོའི་ཚིག་ཡོད་པ་དེ་བྱུང་དུས་ཙམ་པ་ལ་ཡ་ད་གྲོས་ཚོགས་ད་ལྟའི་ལོ་གཅིག་དང་ཕྱེད་ཀ་ལྷག་དེའི་ནང་ལ་ཁ་སང་ད་ནི Janet Rice ལགས་ཡིན་ཟེར་ན་གྲོས་ཚོགས་ནང་ལ་བཀའ་མོལ་ཤུགས་ཆེན་པོ་གནང་ཐུབ་པ་དེ་འདྲ་བྱུང་ཡོད་རེད། གྲོས་ཚོགས་ནང་བཀའ་མོལ་ཤུགས་ཆེན་པོ་གནང་ཚུལ་དེའི་གོང་དུ་བ་ལས་གྲོས་ཚོགས་འཐུས་མི་མང་པོ་ཅིག་ཡ་བཀའ་མོལ་ཤུགས་ཆེན་པོ་གནང་བྱུང་ད་ཡིན་ང་ཚོ་བོད་པ

གོང་དུ་ཞུས་སོང་གཅིག་ད་ནི་ཨ་མེ་རི་ཁའི་ནང་ལོགས་ལ་ཆ་མཚོན་པ་ཡིན་ན་ཅིག་བོད་དོན་ཞུ་གཏུག་གི་ལས་འགུལ་དེ་སྤེལ་བའི་སྐབས་སུ་ཅིག་ཞུ་གཏུག་ལས་འགུལ་གོ་སྒྲིག་གནང་མཁན་ཚོས་ཀྱིས་ད་འདས་པའི་ལོ་བཅུ་ཕྲག་ཁ་ཤས་ནང་ལོགས་ལ་གྲོས་ཚོགས་འཐུས་མི་མང་པོ་གཅིག་གིས་བོད་དོན་རྒྱབ་སྐྱོར་གནང་ཡོད་རེད་ཨ་ནི་ད་གྲོས་ཚོགས་འཐུས་མི་ཁོ་རང་ཚོ་ཅིག་དགུང་ལོ་བགྲེས་པོ་ཆགས་ཡོད་དུས་ད་ཕྱག་ལས་ནས་དགོངས་པ་ཞུ་དགོས་པའི་གནས་སྟངས་ཆགས་ཀྱི་ཡོད་དུས་ཡང་མུ་མཐུད་བྱས་ཅིག་གྲོས་ཚོགས་ནང་ལོགས་ལ་ཡ་ད་གྲོས་ཚོགས་འཐུས་མི་གཞོན་པ་ཚོ་ལ་ཅིག་བོད་དོན་ཞུ་གཏུག་བྱས་ད་བོད་དོན་རྒྱབ་སྐྱོར་ཐོབ་ཡས་ཀྱི་ད་བརྒྱུད་ལམ་ཅིག་ཆགས་ཀྱི་ཡོད་པ་ཅིག་བོད་དོན་བོད་དོན་ཞུ་གཏུག་ལས་འགུལ་དེ་ངོས་འཛིན་བྱས་བསྡད་ཀྱི་འདུག་ཨོ་སི་ཀྲི་ལི་ཡའི་ནང་ལོགས་ལ་ད་ད་ལྟ་ན་ནིང་ཡིན་ན་བོད་དོན་ཞུ་གཏུག་ལས་འགུལ་བྱས་ཡོད་རེད་ད་ལོ་ཅིག་བོད་དོན་ཞུ་གཏུག་ལས་འགུལ་ད་ལྟ་གནང་ཡས་ཡིན་ན་གནང་འཆར་ཡོད་ན་ཨ་ནི་དེའི་ནང་ལོགས་ལ་ད་ཡང་ཅིག། དགོས་དོན་གཙོ་བོ་དེ་ཅིག་ག་རེ་ག་རེ་ཆགས་བསྡད་ཡོད་ན། སྤྱིར་བཏང། ད་ལྟ་ང་ཚོ་ལམ་ཁ་གཉིས་དེ་གཅིག་དེ་ད་ལྟ་ད་འབྲེལ་བ་བྱེད་ས་གཙོ་བོ་དེ་ད་ལྟ་ཨོ་སི་ཀྲི་ལི་ཡའི་གི All Party Parliamentary Forum for Tibet ཟེར་དེ་ཆགས་བསྡད་ཡོད་པ། ད་འདི་ཡང་ཞུ་གཏུག་དེ་ང་ཚོ་ཕྱི་ཟླ་དགུ་པའི་ནང་བྱེད་ཀྱི་ཡོད་མང་ཆེ། ཕྱི་ཟླ་དགུ་པའི་ནང་ལ་ཁོ་རང་ཚོ་ཕ་གིའི་གྲོས་ཚོགས་ལ་ཡ་མི་མང་ཤོས་འཛོམས་ཡས་དུས་ཚོད་ཞིག་ཆགས་ཀྱི་ཡོད། ཁོ་རང་གྲོས་ཚོགས་ཚོགས་པའི་སྐབས་ལ། དེ་བྱེད་དུས་ཙམ་པར་ལོ་རྟག་པར་ད་སྔོན་མ་ལོ་དེ་ང་ཚོ་གཅིག་བྱས་ཚར་བ་རེད་དེ་དུས་ང་ཕ་གིའི་གྲོས་ཚོགས་ལ་མ་སླེབས་པའི་རྗེས་དེ་ཞུ་གཏུག་བྱས་གནས་སྟངས་འདུག་བསྡད་བསྡད་པ་དེ་རེད་གཞུག་གུ་ཕྱི་ཟླ་བཅུ་གཅིག་ནང་བྱེད་དགོས་འཁེལ་བ་རེད་ག་རེ་རེད་ཟེར་ན་ཕྱི་ཟླ་དགུ་པའི་གཡས་གཡོན་ལ། དབྱིན་ཇིའི་རྒྱལ་མོ་གྲོངས་པ། དབྱིན་ཇིའི་རྒྱལ་མོ་ཧོབ་ཏུ་གྲོངས་དུས་ཙམ་པར་ཨ་ནི་ཕ་གིའི་ཨོ་སྟྲོ་ལི་ཡ་གི་ཨ་ནི་རྒྱལ་ཁབ་ཀྱི་དབུ་ཁྲིད་ཀྱི་ཚད་དུ།

གི་འགན་འཁྱེར་བའི་ཐོག་ནས་བོད་པའི་མཐུན་ཚོགས་རྣམ་པ་ཚོ་དང་འབྲེལ་བ་བྱས། བོད་པའི་མཐུན་ཚོགས་ནས་སྐུ་ཚབ་དེ་འདྲ་འདམ་བྱས་ཏེ་ཡང་མང་ཆེ་བརྒྱུད་ལས་སྒྲུག་ལ་ཡང་ན་མི་མང་དེ་དོ་སྣང་ཡོད་དེ་འདྲས་འགྲེལ་བཤད་བརྒྱབ་ཐུབ་མཁན་དེ་འདྲ་བྱས། སྤྱི་འཐུས་ལ་འབྲེལ་བ་བྱེད་ཀྱི་རེད། སྤྱི་འཐུས་ང་ཡིན་ན་ངས་དེ་འདྲའི་སྐབས་ལ་ལས་དོན་དེ་བོད་དོན་དང་འབྲེལ་བ་ཡོད་པ་ཡིན་ཚུལ་མ་ས་སྐྱར་སྒྲུག་གི་ཡོད་ལ་སྙམ། དེ་དུས་དེ་ང་ཚོ་ཚང་མ་ཧ་ལུག་བོ་ལུག་བྱས་ནས་ཉིན་མ་གཉིས་འདིར་ལས་འགུལ་སྤེལ། ཉིན་མ་གཅིག་འདིའི་ནང་ལ་ཟབ་སྦྱོང་བྱས་དེ་འདྲའི་གནད་དོན་གཙོ་བོ་རུ་དེ་ག་རེ་གང་ཞིག་ཡོད་ལབ་ན། རྒྱ་ཆེ་ཤོས་འདུག་དེ་དག་ང་ཚོ་གནད་དོན་སྤྱི་ཡོངས་ཐོག་ནས་མང་པོ་ཡོད་པ་བོད་པའི་འཐབ་རྩོད་ཀྱི་གནད་དོན་དེ་དག་རྒྱ་ཆེན་པོ་རེད་བ། ཡིན་ནའི་ད་ང་ཚོ་ད་ལྟ་འགག་རྩ་ཐུག་ཟེར་ས་གཅིག་དེ་ང་ཚོ་འདི་ཤེས་ཀྱི་ཡོད་རེད། རྒྱལ་བ་རིན་པོ་ཆེ་གི་ཡང་སྲིད་སྒང་ལ་ཡ་ད་རྒྱ་མི་གཞུང་གི་ཐེ་ཇུས་ཤུགས་ཆེན་པོ་བྱེད་ཀྱི་རེད་བསམ་པ། ཨ་ནེ་ཨོ་སི་ཀྲི་ལི་ཡ་གཞུང་གི་ཡིན་ནའང་རེད་ད་ཨོ་སི་ཀྲི་ལི་ཡ་གྲོས་ཚོགས་ནང་ལོ་ཡིན་ནའི་ད་ང་ཚོ་དེ་འདྲའི་གྲོས་ཆོད་དེ་འདྲ་བཞག་དགོས་ཀྱི་ཡོད་པ་ཡིན་ནའི་ད་ཡང་སྒོས་གཞུང་གི་སྲིད་ཇུས་སྐོར་ལ་བཟོས་བྱས་ད་ཁྲིམས་འཆར་ཡོང་ཐུབ་ན་དེ་ཡག་ཤོས་རེད་བ་ཨ་རི་ནང་ཁྲིམས་འཆར་བྱས། ནི་རྒྱལ་བ་རིན་པོ་ཆེ་ཡང་སྲིད་འདི་ནི་བོད་པ་རང་གི་ལམ་ལུགས་ཀྱི་ཐོག་ནས་དང་བོད་མི་རང་གིས་དེ་བྱེད་རྒྱུ་མ་གཏོགས་ཕྱིས་ཀྱི་རྒྱ་མི་གཞུང་གིས་ད་ལྟ་བོད་རིན་པོ་ཆེ་ཡང་སྲིད་འདོད་པ་ནང་བཞིན་བྱེད་རྒྱུ་དེ་ང་ཚོ་ངོས་འཛིན་བྱེད་ཀྱི་མེད་ཟེར་ཡས་ཀྱི། དེ་འདྲའི་ཞུ་གཏུག་ཅིག་ང་ཚོས་བྱེད་ཀྱི་ཡོད་རེད་བྱེད་བཞིན་པ་རེད་ད་ལྟ་མ་འོངས་པ་ནང་ལས་སླེབས་ཀྱི་རེད་བསམ་པ་རེད་དེ་ད་ལྟ་གནད་འགག་ཆེ་ཤོས་ཅིག་ཆགས་བསྡད་པ་རེད།

མང་པོ་དེ་ལ་ཤུགས་རྐྱེན་ཡིན་ནའི་ད་ཅིག་ཆགས་ཀྱི་རེད་བསམ་གི་འདུག་དེ་ཚོ་གསུམ་ཐབས་ཀྱི་ད་ལྟ་ཀོ་ར་རུ་ཤི་རྒྱབ་བྱས་བསྡད་ཡོད་རེད། ལའོ་ཨོ་ད་ད་ལྟ་ཨ་མི་རི་ཀའི་ནང་ལོ་ཆ་མཚོན་པ་ཡིན་ན་ད་ལྟ་བསྟན་འཛིན་ཕུན་ཚོགས་ལགས་གོང་དུ་ཞུས་པ་ནང་བཞིན་རེད་གྲོས་ཆོད་གཉིས་གཏན་འབེབས་བྱུང་ཡོད་རེད་ད་ག་ནང་བཞིན་ད་ད་ད་ཉེ་ལམ་ཅིག་བོད་རྒྱ་དཀའ་རྙོག་སེལ་རྒྱུའི་གི་ཁྲིམས་འཆར་གསར་པ་ཅིག་ཡ་དེ་འདྲས་འདོན་སྤེལ་བྱུང་བྱས་ད་རིང་མིན་ཟླ་བ་ཁ་ཤས་ནང་ལོགས་ལ་ཅིག་ད་གྲོས་ཆོད་དེ་ཚོ་ཅིག་ཡ་རྒྱབ་སྐྱོར་ཐོབ་མིན་གི་ཐད་ལ་གནས་ཚུལ་ཁག་ཅིག་ཐོན་ཡོང་གི་རེད་ཨ་དེ་ནས་ད་ད་བསྟན་འཛིན་ཕུན་ཚོགས་ལགས་ཀྱི་ཚོང་གི་འབྲེལ་བ་འདྲ་བོ་ཅིག་སྐོར་ལ་བཀའ་མོལ་ཞུས་སོང་འདི་ངས་ལ་ད་ལྟ་ཨོ་སི་ཀྲི་ལི་ཡ་དང་རྒྱ་ནག་བར་ལ་ཚོང་འབྲེལ་གྱི་འབྲེལ་བ་འདིའི་གཅིག་གསར་འགྱུར་བརྒྱུད་ལམ་ནང་མང་པོ་ཞེ་པོ་གཅིག་ཐོན་པའི་གི་གནས་ཚུལ་ཆགས་བསྡད་ཀྱི་འདུག་ད་ག་ནང་བཞིན་གཞི་རྩའི་གཅིག་ཏོག་དབྱིབས་རིམས་ནད་ད་རྒྱ་ནག་ནས་བྱུང་བའི་སྐབས་སུ་ཨོ་སི་ཀྲི་ལི་ཡའི་གི་ད་གཅིག་ཏོག་དབྱིབས་རིམས་ནད་དེ་བྱུང་ཁུངས་གཙོ་བོ་དེ་ག་བ་ཡིན་མིན་ཐད་ལ་གཅིག་ཞིབ་འཇུག་དགོས་པའི་གི་གནས་ཚུལ་ད་ཨོ་སི་ཀྲི་ལི་ཡའི་གི་དྲི་བ་དྲིས་པའི་རྗེས་ལ་རྒྱ་ནག་དང་ཨོ་སི་ཀྲི་ལི་ཡའི་གི་འབྲེལ་བ་འདི་ལ་གཅིག་ད་དོ་ཕོག་ཤུགས་ཆེན་པོ་བྱས་པའི་གི་གནས་སྟངས་ཆགས་ཡོད་རེད། བསྟན་འཛིན་ཕུན་ཚོགས་ལགས་ཕ་གིའི་ས་གནས་ལ་བཞུགས་ཡོད་དུས། ཚོང་གི་འབྲེལ་བའི་ཆ་ནས་ཨོ་སི་ཀྲི་ལི་ཡ་དང་རྒྱ་ནག་གི་བར་གྱི་ད་ད་ལྟ་གནས་སྟངས་དེ་ག་འདྲ་ཅིག་ཡོད་རེད། རྩ་བའི་ད་ཚོང་གི་བཀའ་མོལ་ཞུས་པའི་སྐབས་ལ་ངེད་ཀྱིས་འདི་གཉིས་ལ་ད་ལྟ་ང་ཚོ་ཨོ་སི་ཀྲི་ལི་ཡ་གི་ཕྱི་དྲིལ་ལས་ཁུངས Department of Foreign Affairs and Trade ཟེར་བྱས་ཁོ་གཉིས་མཉམ་དུ་ལྷོད་དུ་བ་ལས་ཁུངས་གཅིག་རེད། འདི་གི་ཁོ་རང་ཚོའི་གཞུང་འབྲེལ་ནང་གི་དེ་དྲ་རྒྱ་དང་ཡིག་ཆ་ལ་ལྟ་ཡོང་དུས་ཙམ་པ་ལ་ཡ།

ཨོ་སི་ཏྲེ་ལི་ཡ་གཅིག་པོ་ལ་རྒྱ་ནག་གི་ཐོག་ནས་གཅིག་རེ་བ་རྒྱབ་ཡས་ཡོད་ན་མ་གཏོགས་ཕར་རེ་བ་རྒྱབ་ཡས་མེད་པ་དེ་ཡོང་སྲིད་ཀྱི་རེད་པ། དེ་འདྲས་མ་ཡིན་པ་ལ་ཕྱོགས་གཉིས་ཀ་གི་ཕར་ཚུར་གཅིག་གིས་གཅིག་ལ་ཡ་དགོས་ཀྱི་ཡོད་པ་གཅིག་དང་གཅིག་གིས་གཅིག་ལ་ཡ་ཚོང་གི་ལས་དོན་དེ་གཉིས་ཀ་ལ་ཡ་དགོས་ཀྱི་ཡོད་བསྡད་པ་གཅིག་གསལ་བོ་བྱས། ད་འདིའི་ནང་ནས་ཨོ་སི་ཏྲེ་ལི་ཡ་ལ་ཡ

ཤའི་རིགས་འདི་དེ་བཞིན་ཞེ་ཤུགས་ཆེན་པོ་ཞིག་རྒྱ་ནག་ལ་ཕར་ཚོང་འགྲོ་གི་འདུག་བ་དེ་རྒྱལ་ཚང་མ་བཀག་པ་ལ་སོགས་པ་དེ་འདྲའི་གནས་ཚུལ་དེ་འདི་གསར་འགྱུར་ཙམ་མ་རེད་གྲོས་ཚོགས་འཐུས་མི་རང་གིས་ང་ཚོ་ལ་བཤད་པ་དེ་འདྲ་བྱུང་མྱོང་ལས་དོན་འདི་ང་ཚོ་ཞུ་གཏུག་བྱེད་ལ་འགྲོ་བའི་སྐབས་ལ་ང་ཚོ་རྦད་དེ་ལས་སླ་པོ་ཅིག་རེད་མི་འདུག་དྭངས་སིད་རྒྱ་ནག་འདི་མཉམ་དུ་འབྲེལ་བ་བྱེད་དགོས་འདུག་བསམ་པ་བསམ་བློ་མང་པོ་བཏང་བ་དང་ཟིང་ངེ་འདི་འདྲ་བྱུང་ཡོད་རེད་འདི་འདྲ་བསམ་པ་ལ་ཡང་ཚོང་གི་དཀའ་ངལ་དཀའ་ངལ་བྱུང་ཡོད་རེད་སྐྱ་ཚོས་རྒྱ་བྱུང་ཡོད་རེད་བྱུང་བ་ནང་བཞིན་གྱི་ད

ཨོ་སི་ཏྲེ་ལི་ཡ་ལ་ཡང་རྒྱ་ནག་གཞུང་གི་རྩ་ནས་ཚུར་ཅ་ལག་སུ་ཉོ་དགོས་དགོས་ཡོད་ན་རེད་ཕར་གཅིག་བཙོང་དགོས་དགོས་ཡོད་ན་རེད་དེ་ལྟར་མ་བྱས་པ་ཡིན་ན་ཨོ་སི་ཏྲེ་ལི་ཡ་གཞུང་འདི་མི་མང་གིས་འོས་འདེམས་བྱས་པའི་གི་མང་གཙོའི་འགྲོ་ལུགས་ཅིག་འདི་མི་མང་གི་སྐད་རྒྱག་ས་ཡོད་ལ་མི་མང་གི་གནོན་ཤུགས་རྒྱག་ས་ཡོད་ལ་གཞུང་ལ། རྒྱ་ནག་ནང་ལོགས་ལ་རྒྱ་མི་གཞུང་གིས་གང་བྱས་མ་གཏོགས་མི་མང་ལ་དཔེར་ན་འདི་ནས་ཕར་ཤ་མ་བཙོང་པ་ཡིན་ན་ཕ་གིར་ཤ་ཟ་ཡ་མེད་ན་ང་ཤ་ཟ་ཡ་རག་མི་འདུག་ཚོང་རྒྱག་ལབ་ས་གི་ཡུལ་དེ་ཡོད་མ་རེད་མི་མང་གི་དབང་ཆ་དེ་ཡོད་མ་རེད་ནུས་པ་དེ་མེད་དུས། མི་དམངས་ལ་གྱོང་རག་ཡག་ཡིན་ནའི་ཏང་འདི་རྒྱ་ནག་ལ་ཡང་ཤུགས་ཆེ་ཡོད་ད། ཡིན་ནའི་རྒྱ་མི་གཞུང་དབང་ཚད་འདི་ཤུགས་ཆེ་ཡོད་དུས་བསམ་པ་མི་དམངས་ཀྱི་བདེ་སྡུག་ལ། མང་གཙོའི་ལམ་ཁ་ཐོག་ནས་ལྟ་ས་ཅིག་མེད་པ་ཡིན་དུས་གྱོང་རག་མཁན་འདི་རྒྱ་ནག་མི་དམངས་ཆགས་བསྡད་ཀྱི་ཡོད་པ་དེ་ཡང་དེ་ནས་གསལ་པོ་ཞེ་པོ་ཅིག་རེད་ཅེས་དེ་དེ་ངས་ཞོར་ལ་ཞུ་བའི་འདོད་པ་བྱུང་འདི་གཅིག་མ་རེད་ད། འདི Trade དང Investment གཉིས་ཀ་སྐད་ཆ་བཤད་པ་ཡིན་ནའི་ཏང་རྒྱ་ནག་ནང་ལོགས་ལ། ག་སོགས་རེད་ད་ཨོ་སི་ཏྲེ་ལི་ཡའི་ནང་ལོགས་ལ་ཕྱི་ལོགས་ནས་ཚུར་རྒྱལ་ཁབ་སློབ་ཕྲུག་ཡོང་མཁན་མང་ཤོས་དེ་རྒྱ་ནག་གི་སློབ་ཕྲུག་ཆགས་བསྡད་ཀྱི་འདུག་ཨ་འདི་ད་བར་དུ་ཅིག་ལ་ཁོ་བིད་ཀྱི་གནད་དོན་གྱི་རྐྱེན་པས་ཉུང་ལ་འགྲོ་ཡོད་ལ་དེ་ལས་ཡིན་ནའི་ད་ཐང་ད་ཁོ་བིད་ཀྱི་དང་ད་ང་ཚོ་དེང་སང་པོས་ཁོ་བིད་ནས་གཟིགས་ལོག་གོམས་སུ་འགྱེད་ཁོ་བིད་ཀྱི་ན་ཚ་ཚར་བའི་ཀྱི་དུས་ཚོད་དེ་སླེབས་བསྡད་ཀྱི་ཡོད་རེད་ཡང་ན་མེད་ན་ཁོ་བིད་མ་ཡོང་སྔོན་གྱི་དུས་ཚོད་དེ་སླེབས་ཡོད་ལ་ཚིག་ཐོ་དང་ཚོང་བདག་དེའི་འབྲེལ་ལམ་ཚང་མ་ཡང་ཡང་བསྐྱར་སླར་གསོ་བྱེད་ཀྱི་ཡོད་པའི་གནས་སྟངས་ཅིག་ད་གའི་གཞུང་འདི་གསར་བ་དེས་རྒྱ་ནག་གཞུང་ལ་འབྲེལ་བ་ཞེ་པོ་ཅིག་གི་འབད་བརྩོན་བྱེད་ཀྱི་ཡོད་དུས་བསམ་པ་ཡང་དེ་རང་བཞིན་གྱིས་རང་འཇགས་ཡག་ཅིག་ཡོང་བསྡད་ཀྱི་གནས་སྟངས་ཅིག་དང་ད་ཆ་རེད་དཔེར་ན་ཉུང་མཐའ་ལས་ས་ཡ་བཞི་དང་ཚེག་དྲུག་ཙམ་ཅིག་གི་ཉིས་སྟོང་བཅུ་དགུ་ནས་ཉི་ཤུ་པ་ལོ་ལ་ནི་ཨོ་སི་ཏྲེ་ལི་ཡའི་ནང་ལོགས་ལ་ནི་སྤྲོ་འཆམ་བྱེད་མཁན་རྒྱ་ནག་ནས་སླེབས་ལ་དུས་དེའི་ཞེ་པོ་ཕན་ཆེན་པོ་རེད་བ།

སྐད་ཀྱི་ལུགས་སྲོལ་བརྗོད་རེ་འདི་མཉམ་དུ་ད་ཡང། འགྲོ་མི་ཐོབ་ཐང་རྡོག་རོལ་བཏང་མཁན་གྱི་ད་རྒྱལ་ཁབ་སུ་འདྲ་ཞིག་ན་དེ་འདྲའི་གྱི་དཔོན་པོའི་དཔོན་རིགས་ཚོ་ལ་ཡང་ཁྲིམས་ཆད་ཉེས་ཆད་ཀྱི་ཐོངས་མཆན Visa མ་སྤྲད་ཡས་དེ་འདྲའི་གྱི་གནས་ཚུལ་ཆགས་བསྡད་ཀྱི་ཡོད་རེད། Australia ཡིན་ན་ད་ལྟ། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོ་ལ་དེ་འདྲའི Magnitsky དང་འབྲེལ་བ་ཡོད་པའི་གྱི་ཁྲིམས་འཆར་དེའི་འོག་ལ་ཅིག། འགྲོ་མི་ཐོབ་ཐང་རྡོག་རོལ་བཏང་མཁན་ཚོ་ལ་ཁྲིམས་ཆད་འགེལ་རྒྱུ་ཐག་ཆོད་ཡོད་རེད། Australia གྱི་གཞུང་གྱི་ངོས་ནས།

རྩ་བའི་ངེས་ཀྱི་ཏོག་ཙམ་བལྟས་པ་ཡིན་ན། ལྟ་བ་ཙམ་མ་རེད་ལྟ་སྒོམ་དངོས་ཡོད་ཀྱི་ལུགས་ཀྱི་ནང་ལ་ཡོད་རེད Magnitsky ཀྱི་ཚིག་དེ་ཁོ་རང་ཨ་རི་ལ་ཨ་རི་ཀྱི་ད་ལྟ་དེ་ཁྲིམས་འཆར་དང་ད་ཅིག་འབྲེལ་བ་ཆགས་འདུག་འབྲེལ་བ་གང་འདྲ་ཡ་བྱེད་མ་བྱེད་ནི་ཏོག་ཙམ་ལྟ་ཡོང་དུས་བསམ་པ་རེད་ཡ Magnitsky Act དེ་ཆེད་མངགས་བོད་པ་ལ་དམིགས་ནས་ཨ་ནི་རྒྱ་ནག་གཞུང།

དཀའ་ངལ་འཕྲད་པའི་གི་གནས་སྟངས་ཅིག་གི་ཐོག་ནས་ཨ་ནི་དེ་འབྲེལ་གི་ལྟ་ཁམས་དང་དཔོན་པོ་དང་འགོ་ཁྲིད་དེ་ཚོ་ཨ་ནི་ཨ་རིའི་ནང་ལ་ཡོང་མ་ཆོག་ཡ་བཟོ་ཡ་ལ་སོགས་པ་དང་དེ་འབྲེལ་གི་ཨ་ནི་ཚོང་བདག་དང་དངུལ་ཁང་གི་དེ་འབྲེལ་ཅིག་ག་རེ་ཆ་རྐྱེན་ཡོད་པ་ནི་འདི་ག་ཚང་མ་བཀག་བཅུག་བྱས་ཞོར་ལ་དེའི་བར་ལ་ཆ་རྐྱེན་མང་པོ་ཅིག་འབྱེད་དུ་ཆུག་ད་འདི་ཆུད་དེ་འདི་གཅིག་པུ་གཅིག་ཡང་འདི་ཨོ་སི་ཏྲེ་ལི་ཡའི་ནང་ལ་ཡ། ཨུ་རུ་སུ་གི་དཔོན་པོ་མང་པོ་ཅིག་ལ་དེ་བྱས་ཤག་ད་འདི་ཙམ་རེད་མི་འདུག་འདི་གནང་བ་ལ་རྒྱལ་ཁབ་མང་པོ་གི་ད་ཚོང་གི་ཐོག་ནས་ཡིན་ནས་རེད་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་དང་འབྲེལ་བ་ཡོད་པའི་ཐོག་ནས་ཡིན་ནས་རེད་ལྟ་གྲུབ་ཀྱི་ཐོག་ནས་ཡིན་ནས་རེད་ག་རེ་ཡིན་ནས་ལས་གང་ལྟར་ཨོ་སི་ཏྲེ་ལི་ཡ་གཞུང་གི་བཀག་སྡོམ་བྱེད་ཆོག་པའི་གི་ནུས་པ་ཡོད་རྒྱུ་གི་ཁྲིམས་གཅིག་རེད་ཤག་འདི་འདི་ཡིན་དུས་ཙམ་པ་ད་ལྟ་བར་དུ་བྱེད་རྒྱུ་སུ་རེད་འདུག་ལབ་དུས་ཙམ་པ་མང་ཆེ་རྒྱལ་ཁབ་གཞན་དག་འདི་འདྲས་ད་དཔེར་ན་བྱང་ཀོ་རི་ཡ་གི་འགོ་ཁྲིད་ནང་ལ་ཡོད་རྒྱུའི་གནས་སྟངས་དང་དེ་ནས་ར་ཤི་ཡ་གི་འགོ་ཁྲིད་གི་གནས་སྟངས་དང་དེ་ནས་ཨབ་གྷ་ནི་སི་ཐན་ལ་ཏཱ་ལི་པན་གྱི་གཞུང་ཟིན་ནས་ཡོད་རུང་བ་དེ་འདྲའི་གི་གནས་སྟངས་མ་གཏོགས་གཅིག་གི་རྒྱ་མི་དཔོན་པོ་དོ་བདག་དེ་འདྲའི་གཅིག་བོད་ཡང་མི་ཡང་ན་ཤིང་ཅང་ཡང་ན་དེ་འདྲའི་གཅིག་གི་དོན་དག་ལ་རྒྱ་མི་དཔོན་པོ་དེ་འདྲའི་གཅིག་དེ visa མ་སྟེར་བ་བྱུང་བ་རེད་རྒྱ་མི་དཔོན་པོ་དེ་འདྲའི་གཅིག་བཀག་པ་རེད་ཟེར་གཅིག་ཁོང་ཚོ་གི་ཡིག་ཆ་ནང་ལ་མི་འདུག་ད་ལྟ་དེ Department of Foreign Affairs and Trade ནང་ལ་མི་འདུག།

ཚིག་གཅིག་སྟོན་ཡས་མི་འདུག། སྟོན་ཡས་མི་འདུག་ལ་ཨ་ནི་མོ་རང་གིས་ག་རེ་ཟེར་གྱི་འདུག་ལབ་པ་ཡིན་ན། ཨ་ནི་འདིའི་ཁྲིམས་འཆར་འདི་ཙམ་མ་རེད། དེ་ནི་སྤྱིར་བཏང་ཨ་ནི་རྒྱལ་སྤྱིའི་གི་གནས་སྟངས་ཅིག་གི་ཐོག་ནས། ད་འདི་ལ་བར་བ instruments ལ་བར་བ international instruments ག་རེ་ཟེར་དགོས་རེད་ད་རྒྱལ་སྤྱིའི་གི་འགྲོ་བ་མིའི་ཐོབ་ཐང་གི་ཆ་རྐྱེན་གི་འོག་ནས་ཨ་ནི་ང་ཚོ་འགྲེལ་བཤད་ག་རེ་རྒྱབ་དགོས་ཀྱི་ཡོད་པ་ཡིན་ན་རེད། ང་ཚོའི་གི་ལངས་ཕྱོགས། གཞི་རྩའི་གྱི་འགྲོ་བ་མིའི་ཐོབ་ཐང་གི་ལངས་ཕྱོགས་འདྲ་པོ་འདི་གསལ་པོ་ཟིན་གྱི་ཡོད་འདི་འགྲེལ་བཤད་གསལ་པོ་རྒྱག་གི་ཡོད་ཨ་ནི་མ་གཏོགས་གཅིག་གི་ཨ་ནི Magnitsky Act གཅིག་པོ་འདི་གཞི་བཞག་ནས་ང་ཚོ་གི་རྒྱལ་ཁབ་གཞན་དག་གི་ཐོག་ནས་བྱས་མེད་བསྡད་པ་མ་རེད་ཨ་ནི་འདི་མ་ཟད་པའི་གི་འཛམ་བུ་གླིང་རྒྱལ་ཁབ་གཞན་དག་ད་འདི་གོ་རྒྱུ་དེ་རྒྱ་ནག་ལ་བཏང་དགོས་ལ་ཁ་སང་དྲི་བ་དེ་རྒྱ་ནག་དང་འབྲེལ་བ་ཡོད་པ་བཏང་རོགས་ཨ་ནི་འཛམ་བུ་གླིང་གཞན་དག་རྒྱལ་ཁབ་གི་རྒྱལ་ཁབ་འདི་ནང་གི་སྲིད་བྱུས་ག་འདྲ་ཟིན་མ་ཟིན་ཟེར་དེ་ང་ཚོས་ཀྱིས་ཐག་གཅོད་ནས་བཤད་ཡས་ཀྱི་ལས་ཀ་ཞིག་མ་རེད་ཟེར་གྱི་རྣམ་པ་གཅིག་ཤུགས་ཆེན་པོ་གསུངས་གི་འདུག་དེ་ཕྱི་དྲིལ་ཕྱི་དྲིལ་བཀའ་བློན་གྱི་ཞལ་ནས་གསུངས་པ་དང་ཕྱི་དྲིལ་ལས་ཁུངས་ཀྱི་དྲ་རྒྱའི་ནང་གི་བལྟས་པ་ཡིན་ན་ད་ལྟའི་ཆར་ལ་རྒྱ་མི་དཔོན་པོ་དོ་བདག་དེ་འདྲའི་ཚིག་ལྷག་དེ་འདྲ་གང་ཡང་མི་འདུག་དེ་མེད་དུས་ཙམ་པ་ད་ང་ཚོ་མ་འོངས་པའི་གི་ལས་འགུལ་སྤེལ་བའི་སྐབས་ལ་དང་ཞུ་གཏུག་བྱེད་པའི་སྐབས་ལ་དེ་ཚོ

རྒྱ་ནག་ནས་སོ་སོ་སྒེར་གྱིས་ད་དཔལ་འབྱོར་གནས་བབ་ཡག་པོ་ཡོད་ཙང་ཨོ་སྟྲེ་ལིའི་ནང་ལོགས་ལ་སློབ་སྦྱོང་སྦྱང་ག་ཕེབས་པའི་གི་གནད་དོན་ཅིག་ཆགས་སྡོད་ཀྱི་ཡོད་པ་ངོས་འཛིན་བྱེད་ཀྱི་ཡོད་ད་རྒྱ་ནག་གཞུང་གིས་ད་བཏང་གི་མེད་པ་ཅིག་ཆགས་སྡོད་ཀྱི་ཡིན་ནས་ཡང། ཕྱོགས་གཞན་གཅིག་ལ་རྒྱ་ནག་གཞུང་གིས་ད་ཡོད་པའི་གི་སློབ་གྲྭ་སྒྲིག་འཛུགས་འདི་ད་ད་ཨིན་སྐད་ཐོག་ནས Confucius Institute ད་ཁུང་ཙི་སློབ་གྲྭ་དེ་འདྲ། དེ་ཚོ་ཆགས་བསྡད་ཡོད། ལྷག་པར་དུ་ཨོ་སི་ཏྲེ་ལི་ཡའི་ནང་ལོགས་ལ་མང་པོ་ཞིག་ཡོད་པའི་གི་གནས་ཚུལ་ཆགས་བསྡད་ཀྱི་འདུག་རྒྱ་དེ་ག་ཨ་རིའི་ནང་ལོགས་ལ་ཡང་དེ་སྔ་མང་པོ་ཡོད་པ་དང་འདས་པའི་ལོ་ཤས་ནང་ལོགས་ལ་སྒོ་བརྒྱབ་པའི་གི་གནས་ཚུལ་ཡང་མང་པོ་ཐོན་ཡོད་རེད། ཨོ་སི་ཏྲེ་ལི་ཡའི་ནང་ལོགས་ལ་ཅིག་ཁུང་ཙི་སློབ་གླིང་ད་ད་ལྟའི་ཆར་ལ་ཅིག་གནས་ཚུལ་རིགས་མང་པོ་ཞེ་ཅིག་གོ་གི་མེད་དུས་གནས་སྟངས་ག་འདྲས་ཡོད་ན་ག་ཚོད་ཙམ་ཡོད་ན་སྒོ་བརྒྱབ་པ་དེ་འདྲས་བྱུང་ཡོད་ན། ད་ལྟའི་གི་གནས་ཚུལ་དེ་སྔོན་མ་དང་པོ། ཉིས་སྟོང་བཅུ་དགུ་གི་སྤྱི་ཟླ

ཨོ་སི་ཀྲི་ལི་ཡའི་ནང་ལོགས་ལ་ད་ཨ་རི་དང་འདྲ་བ་ལ་སྒོ་བརྒྱབ་པའི་གནས་ཚུལ་དེ་དེ་སྐབས་ནས་ད་ཁྱབ་བསྒྲགས་ཆགས་ཚར་བ་རེད་གསར་འགྱུར་ནང་ཐོན་ཚར་བ་རེད་གནས་ཚུལ་མང་པོ་ཡོད་རེད་ཡིན་ནའང་ཨོ་སི་ཀྲི་ལི་ཡའི་ནང་ལོགས་ལ་དེའི་སྐབས་ལ་ཨ་ནི་ས་གནས་ཁ་ཤས་ཤིག་ལ་ཕར་ཚུན་བསྲེ་སྐྱེལ་འགྲོ་བ་ཅིག་ལ་ཡིན་པ་ཡོད་དེ་ནས་ཁ་ཤས་ཤིག་ལ་ཡང་ཨ་ནི Investigation འགྲོ་བ་ཞིབ་འཇུག་འགྲོ་བསྡད་ཡོད་རེད་ཟེར་ཡས་སྐད་ཆ་ཅིག་ཡོད་རེད།

གནོན་ཤུགས་ཡོད་པ་དེ་གསལ་པོ་རེད་བྱ། དེ་གསལ་པོ་ཡོད་པ་དཔང་རྟགས་དང་ཁུངས་སྐྱེལ་དེ་གང་ཅིར་ཕྱིར་བསྡུ་བ་ལབ་པ་ཡིན་ན། University of Queensland ནང་ཡོད་བསྡད་པའི་གི་ཨ་ནི Confucius Institute འདི་དང་ཨ་ནི་འབྲེལ་བ་ཡོད་བསྡད་པའི་གི་རྒྱ་མི་ཅིག་ཡོད་རེད། ང་ཚོ་ཁོང་ཚོ་གི་འདི་ལས་འགྲོ་ག་ས་རེད Ad Hoc།

དེང་དུ་བསམ་པར་གནོན་ཤུགས་མེད་པ་དེ་ང་ཚོས་ཤེས་ཐུབ་མ་རེད་གནོན་ཤུགས་ཡོད་པ་དེ་ཁུངས་སྐྱེལ་ནས་ཤེས་ཐུབ་མིན་ལ་མ་ལྟོས་པའི་གྱི་གནོན་ཤུགས་ཡོད་པའི་གནས་སྟངས་དེ་ཡོད་པ་དེ་གསལ་པོ་ཞེ་པོ་ཅིག་དངོས་ཡོད་ཀྱི་གནས་སྟངས་ཐོག་ནས་ཆགས་བསྡད་ཡོད་ད་དེ་དངོས་སུ་ད་ཨོ་སྟྲེ་ལི་ཡའི་གྱི་ས་གནས་ལ་ཡོད་བསྡད་པའི་གྱི་མི་མང་ལ་རྒྱ་ནག་གཞུང་གྱི་དམར་ཤོག་གི་ལྟ་གྲུབ་དང་ཨ་ནེ་འཐབ་ཕྱོགས་གཅིག་གྱུར་གྱི་ལྟ་གྲུབ་ཀྱི་ལམ་ཁ་གི་ཐོག་ནས་ས་ཆ་འདི་ལ་ཡོད་བསྡད་པའི་གྱི་མི།

ལའོ། ཨཱ་ནི། ད་དུས་ཚོད་རྐྱེན་པས་ང་ཚོ་ལེ་ཚན་འདི་ད་ག་མཇུག་སྒྲིལ་ཞུ་དགོས་ཐུག་འདུག་ད་ལྟ། ལེ་ཚན་འདིའི་ད་ལྟ་ཉེ་ལམ Australia གྱི་གྲོས་ཚོགས་འཐུས་མི་ཁག་གཅིག་ད་ག་བཞུགས་སྒར་ལ་ཕེབས་རྗེས་གོང་ས་སྐྱབས་མགོན་ཆེན་པོ་མཆོག་རེད་ད་ག་བོད་མིའི་སྒྲིག་འཛུགས་ཀྱི་དབུ་ཁྲིད་རྣམ་པ་མཇལ་འཕྲད་བྱུང་བའི་གནས་ཚུལ་རེད་ད་ག་ནང་བཞིན་སྐབས་དེ་དུས་ད་གྲོས་ཚོགས་འཐུས་མི་རྣམ་པ་ཚོས་ཀྱིས་ཅིག་ལྷག་པར་དུ་གསར་འགོད་ལྷན་ཚོགས་ཀྱི་སྐོང་ཚོགས་གནང་རྗེས་ཅིག་བོད་དོན་རྒྱབ་སྐྱོར་མུ་མཐུད་གནང་རྒྱུ་ཡིན་པའི་གཏམ་བཤད་འདི་འདྲའི་གནང་བའི་གི་གནས་ཚུལ་སྐོར་ལ། ད་རེས་ཨོ་སི་ཀྲི་ལི་ཡའི་བོད་མི་མང་སྤྱི་འཐུས་རྡོ་རིང་བསྟན་འཛིན་ཕུན་ཚོགས་ལགས་མཉམ་དུ་གླེང་མོལ་ཞུས་པ་ཡིན་ཨ་ནི་ང་ཚོ་དུས་ཚོད་གནང་བར་སྙིང་ཐག་པ་ནས་ཐུགས་རྗེ་གནང། ལགས་ཐུགས་རྗེ་ཆེ། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་མཇུག་བསྡོམས་མ་ཞུས་གོང་གསར་འགྱུར་གྱི་འགོ་བརྗོད་ཁག་ཅིག་བསྐྱར་དུ་གསན་རོགས་གནང། ཨ་རིའི་ནང་གི་རྒྱ་ནག་གཞུང་ཚབ་གསར་པ་ཞེ་ཕིང་རེས་གཟའ་མིག་དམར་ཉིན་ཨ་མི་རི་ཀའི་གྲོང་ཁྱེར་ནེའུ་ཡོག་ཏུ་འབྱོར་ཡོད་ཅིང། ཕྱི་ཟླ་ལྔ་པའི་ཚེས་ཉི་ཤུ་བཞི་ཉིན་ནས་གཞུང་ཚབ་པའི་ལས་དོན་མགོ་འཛུགས་བྱས་ཡོད་པ་དང། ནེའུ་ཡོག་གྲོང་ཁྱེར་གྱི་གནམ་ཐང་ནང་དུ་འབྱོར་མ་ཐག་གསར་འགོད་པ་ཚོར། ང་ནི་རྒྱ་ནག་མི་མང་གི་སྐུ་ཚབ་ཞིག་ཡིན་པའི་ཆ་ནས། རྒྱ་ནག་གི་ཁེ་ཕན་སྲུང་སྐྱོབ་བྱ་རྒྱུ་དེ་ནི་ངའི་རྩ་ཆེའི་ལས་འགན་ཞིག་རེད་ཅེས་བཤད་འདུག་ལ། དེ་བཞིན་ཁོང་གིས་རྒྱ་ནག་དང་ཨ་མི་རི་ཀའི་ཡུལ་གྲུ་གཉིས་ཀྱི་འབྲེལ་བ་དང་མཉམ་ལས་གོང་འཕེལ་གཏོང་རྒྱུ་དེ་ཡང་ངའི་ལས་འགན་གཙོ་བོ་ཞིག་ཡིན་ཞེས་བརྗོད་འདུག་ཡང་རྒྱ་ནག་གཞུང་ཚབ་གསར་པ་ཞེ་ཕིང་གིས་ད་ལྟའི་ཆར་ཨ་མི་རི་ཀ་དང་རྒྱ་ནག་གི་འབྲེལ་བ་དེ་ཇེ་སྡུག་ཏུ་ཕྱིན་པ་དེ་ཡང་བསྐྱར་གསོ་བྱ་རྒྱུར་གདོང་ལེན་མང་པོ་ཞིག་བྱ་དགོས་པའི་དུས་ཤིག་ཡིན་སྟབས་ངའི་ལས་འགན་དེ་ཧ་ཅང་ལྕི་པོ་ཞིག་ཀྱང་རེད། འོན་ཀྱང་ང་དང་ངའི་ལས་རོགས་ཚོས་དཀའ་ངལ་ལ་གདོང་ལེན་བྱས་ནས་ལས་འགན་འཐུས་ཚང་བྱ་ཐུབ་པ་བྱ་རྒྱུ་ཡིན་ཞེས་བརྗོད་འདུག། རྒྱ་ནག་གི་གཞུང་ཚབ་གསར་པ་ཞེ་ཕིང་ནི་ཨ་མི་རི་ཀ་དང་རྒྱ་ནག་གི་འབྲེལ་བའི་ཐད་ལ་དམིགས་བསལ་མྱོང་བ་ཅན་ཞིག་ཡིན་པ་དང། ཁོང་ལ་ཡུལ་གྲུ་གཉིས་ཀྱི་འབྲེལ་བའི་གནད་དོན་གྱི་ཐད་ཉམས་མྱོང་ཆེན་པོ་ཡོད་པའི་མི་སྣ་ཞིག་ཀྱང་ཡིན་འདུག་འོན་ཀྱང་ད་ལྟའི་ཆར་ཨ་མི་རི་ཀའི་ནང་བོད་དོན་གྱི་ཐོག་ལ་རྒྱབ་སྐྱོར་གྱི་རྣམ་པ་ཚད་མཐོ་པོར་སླེབས་པའི་དུས་འདིར་ཁོ་པའི་བོད་དོན་ཐོག་ལ་ཤུགས་རྐྱེན་བཟང་ངན་ཇི་འདྲ་ཞིག་སླེབས་མིན་ནི་དྲི་བ་ཆེན་པོ་ཞིག་ཏུ་གྱུར་ཡོད་པ་རེད། ཡང་གནས་ཚུལ་གཞན་ཞིག་ནང། Microsoft མཉེན་ཆས་བཟོ་ལས་ཁང་གིས་རྒྱ་ནག་གི་དྲ་རྒྱའི་གསང་སྟབས་ཆེད་ལས་པས་ཨ་མི་རི་ཀའི་ཁེ་ལས་ཀྱི་དྲ་རྒྱའི་རྨང་གཞིའི་སྒྲོམ་ལ་འཇབ་རྒོལ་བྱས་ཡོད་པའི་སྐོར་གྱི་ཉེན་བརྡ་བཏང་ཡོད་འདུག་དེ་ཡང་ཕྱི་ཚེས་ཉེར་བཞི་ཉིན། Microsoft མཉེན་ཆས་ལས་ཁང་གིས་རྒྱ་ནག་གིས་རྒྱབ་སྐྱོར་བྱེད་བཞིན་པའི་དྲ་རྒྱའི་གསང་སྟབས་ཆེད་ལས་པས་ཨ་མི་རི་ཀའི་ཁེ་ལས་མང་པོ་ཞིག་གི་དྲ་རྒྱའི་རྨང་གཞིའི་སྒྲོམ་ལ་གཏོར་བརླག་བཏང་ནས་གཙོ་བོ་གསང་བའི་གནས་ཚུལ་རྐུ་ཁྱེར་བྱས་ཡོད་པའི་སྐོར་ཉེན་བརྡ་བཏང་ཡོད་འདུག་ཡང་གནས་ཚུལ་གཞན་ཞིག་ནང། རྒྱ་ནག་ནང་ཀོ་ཝིཌ་བཅུ་དགུ་ཡི་ངོ་བོ་འགྱུར་བའི་ནད་འབུ། XBB། ཞེས་པ་དེ་འགོག་ཐབས་སུ་སྨན་ཁབ་གསར་པ་བཟོ་ཆེད་རྒྱ་ནག་གི་དཔོན་རིགས་ཚོས་བྲེལ་འཚུབ་ངང་འབད་བརྩོན་བྱེད་བཞིན་ཡོད་པ། རྒྱ་ནག་གི་ནད་ཡམས་དཔྱད་རིག་པས་གསུངས་འདུག་ཅིང། ནད་ཡམས་ཀྱི་ནད་འབུ་གསར་པ་དེ་བཞིན། ཕྱི་ཟླ་དྲུག་པའི་ནང་འགོས་ཁྱབ་ཆེན་པོ་ཕྱིན་ནས་བདུན་ཕྲག་རེར་མི་གྲངས་ས་ཡ་དྲུག་ཅུ་རེ་ལྔ་ཙམ་ལ་འགོས་སྲིད་པའི་ཚོད་དཔག་བྱེད་བཞིན་པ་ཨེ་པི་གསར་ལས་ཁང་གིས་ཁ་རྩང་གནས་ཚུལ་སྤེལ་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང།